ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་དགུ་པའི་ཚེས་ཉི་ཤུ་གཉིས་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་གཅིག་པའི་ཚེས་བཞི་རེས་གཟའ་སྤེན་པའི་སྔ་དྲོའི་ལས་རིམ་འདི་འགོ་འཛུགས་ཞུ་གི་ཡིན། དེ་རིང་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་ལས་རིམ་ངོ་སྤྲོད་དང་གསར་འགྱུར་སྙན་སྒྲོན་ཞུ་མཁན་བསྟན་འཛིན་དཔལ་མོ་ལགས་དང་སྒྲོལ་མ་ལྷ་མོ་བཅས་ཐུན་མོང་ནས་ཐོག་མར་གསན་མཁན་རྣམ་པ་ཡོངས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་ལེ་ཚན་ཁག་གཤམ་ལ་རིམ་པས་ངོ་སྤྲོད་ཞུ་གི་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར་བོད་ཡིག་དང་བོད་སྐད་ལམ་ནས་བཀོལ་ཐུབ་པའི་སྨོན་ལམ་རིག་ནུས་ཚོད་ལྟ་རིམ་པ་དང་པོ་བཞུགས་སྒར་དུ་ཡོངས་བསྒྲགས་ཀྱིས་ཐོག་མའི་འགྲེམས་སྤེལ་གནང་ཡོད་པ་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་བཅས་དང། དེ་ནས་བོད་མིའི་སྒྲིག་འཛུགས་དཔལ་འབྱོར་ལས་ཁུངས་ཀྱིས་བུད་མེད་ནུས་སྟོབས་གོང་སྤེལ་ཐད་ཚོགས་འདུ་འཚོགས་བཞིན་པ་དང་ད་སྐབས་བོད་མིའི་སྤྱི་ཚོགས་ཁྲོད་བུད་མེད་ལ་རྩུབ་སྤྱོད་དང་བཙན་གཡེམ་གྱི་གནད་དོན་གླེང་བའི་སྐབས་ཁུ་སིམ་བཞུགས་པའི་གཤིས་རྒྱུད་དེ་ཉུང་དུ་ཕྱིན་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། ཐེངས་འདིའི་གསར་འགྱུར་དཔྱད་གཏམ་གྱི་ལེ་ཚན་ནང་ཉི་ཧོང་སྐུ་ཚབ་དོན་གཅོད་མཆོག་གིས་ཀོ་རི་ཡའི་འཇོ་སྒེག་ཆོས་ཚོགས་ཀྱིས་བོད་དོན་ཐོག་རྒྱབ་སྐྱོར་གནང་བར་ཐུགས་རྗེ་ཆེ་ཞུས་གནང་ཡོད་པའི་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་དང། མཇུག་ཏུ་ཉེ་ལམ་རྒྱ་ནག་རྒྱལ་སྲུང་བློན་ཆེན་ལི་ཧྲང་ཧྥུ་དང། ཕྱི་འབྲེལ་བློན་ཆེན་ཆིན་ཀང་གཉིས་ཀྱི་གོ་གནས་ཡོངས་རྫོགས་མེད་པ་བཟོས་པ་སོགས་རྒྱ་ནག་ནང་ཁུལ་ཆབ་སྲིད་རྙོག་དྲ་དེ་ག་རེ་མཚོན་གྱི་ཡོད་མེད་སྐོར་རྒྱ་ནག་གི་ཉམས་ཞིབ་པ་དང་བྱང་ཨ་རི་སྐུ་ཚབ་དོན་གཅོད་ཁང་གི་བོད་རིགས་འབྲེལ་མཐུད་པ་ཀུན་དགའ་བཀྲ་ཤིས་ལགས་དང་ལྷན་གླེང་མོལ་ཞུས་པ་ཞིག་བཅས་གསར་འགྱུར་ཁག་གི་རྗེས་སུ་རིམ་པས་སྙན་སྒྲོན་ཞུ་གི་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་བསྟན་འཛིན་དཔལ་མོ་ལགས་དང་སྒྲོལ་མ་ལྷ་མོ་ནས་སྙན་སྒྲོན་ཞུ་གི་ཡིན། བོད་ཡིག་དང་བོད་སྐད་ལམ་ནས་བཀོལ་ཐུབ་པའི་སྨོན་ལམ་རིག་ནུས་ཚོད་ལྟ་རིམ་པ་དང་པོ་བཞུགས་སྒར་དུ་ཡོངས་བསྒྲགས་ཀྱིས་ཐོག་མའི་འགྲེམས་སྤེལ་གནང་ཡོད་པ་རེད། དགེ་བཤེས་བློ་བཟང་སྨོན་ལམ་ལགས་ཀྱིས་ཁོང་ཚོའི་རིག་ནུས་དེའི་དམིགས་བསལ་གྱི་ཁྱད་ཆོས་ནི་ཆོས་དང་རིག་གཞུང། གསར་འགྱུར་དང་ཆེད་རྩོམ་སོགས་ག་རེ་བོད་ཡིག་ཏུ་བསྒྱུར་ན་བོད་སྐད་རང་གི་བརྗིད་ཉམས་ཇི་བཞིན་དུ་ཡོང་ཐུབ་པ་སོགས་ཀྱིས་ཉེ་ལམ་བོད་དང་ནུབ་ཕྱོགས་ཀྱི་ལོ་ཙཱ་བ་དེ་འདྲས་ཚོད་ལྟ་བྱེད་པར་རིག་ནུས་ཀྱིས་ལོ་ཙཱའི་དུས་ཡུན་ལྡབ་བཅུ་ལྷག་ཇེ་ཡང་དང་ཇེ་མགྱོགས་སུ་གཏོང་ཐུབ་པ་འདུག་ཅེས་གསུངས་པའི་སྐོར་ཞིབ་ཕྲའི་གནས་ཚུལ་བཞུགས་སྒར་ནས་གསར་འགོད་པ་བློ་བེ་ལགས་ཀྱིས་བཏང་གནང་བའི་གནས་ཚུལ་འདི་གསན་རོགས་གནང།
འཛམ་གླིང་སྤྱི་ལ་ཚན་རིག་དང་འཕྲུལ་ལས་ཡར་རྒྱས་ཤུགས་ཆེ་ཕྱིན་པ་དང་བསྟུན། འཕྲུལ་ཆས་གི་རིག་ནུས་ལ་བརྟེན་ནས་གནས་ཚུལ་རྙོག་འཛིང་སྣེ་མང་ལ་དབྱེ་ཞིབ་དང་འཚོལ་བཤེར། ངོས་འཛིན་དང་ཤེས་རྟོགས་ཐུབ་པ་མ་ཟད། སྐད་ཡིག་འདྲ་མིན་ཕར་ཚུར་རང་འགུལ་གྱིས་བསྒྱུར་ཐུབ་པར་བྱེད་པ་སོགས་ཡར་རྒྱས་ཆེན་པོ་གཏོང་བཞིན་པ་དང་མཚུངས། སྨོན་ལམ་བརྡ་འཕྲིན་ཞིབ་འཇུག་ཁང་གི་དགེ་བཤེས་བློ་བཟང་སྨོན་ལམ་ལགས་ནས་ཀྱང་དུས་རབས་ཀྱི་དགོས་མཁོ་དང་མཐུན་པ་གི་ཐོག་ནས་བོད་ཡིག་དང་བོད་སྐད་གི་ལམ་ནས་བཀོལ་ཐུབ་པ་གི་སྨོན་ལམ་རིག་ནུས་ཟེར་བ་གསར་དུ་བཟོས་ཏེ། སྤྱི་ཟླ་བཅུ་གཅིག་པ་གི་ཚེས་པ་གསུམ་གྱི་ཉི་མ་བཞུགས་སྒར་བོད་ཀྱི་ཟློས་གར་ཚོགས་ཁང་དུ་དབུ་འབྱེད་གནང་སོང་བ་དང། དགེ་བཤེས་བློ་བཟང་སྨོན་ལམ་ལགས་ནས་སྨོན་ལམ་རིག་ནུས་དེར་དབྱིན་ཡིག་དང་བོད་ཡིག་ཕར་ཚུར་བསྒྱུར་བ་དང། བོད་སྐད་ཀྱི་ལམ་ནས་བཤད་པ་ཡིག་ཐོག་ཏུ་འབེབས་ནུས་བ། ཡིག་ཐོག་ཏུ་ཡོད་པ་བོད་སྐད་ཀྱི་ལམ་ནས་ཀློག་འདོན་ཐུབ་པ་དང། ཤིང་དཔར་སོགས་གློག་ཀླད་ཀྱི་ནང་མ་བཅུག་པའི་དཔེ་ཆའི་རིགས་པར་བླངས་ཏེ་གློག་ཀླད་ཀྱི་ནང་རང་འགུལ་གྱིས་འཇུག་པའི་ནུས་བ་སྟེ། མདོར་ན་ཁ་སྣ་མིག་གསུམ་གྱི་ནུས་བ་ཚང་ཡོད་པ་འགྲེལ་བརྗོད་གནང་གི་འདུག།

ཡོང་གི་རེད་ད་ཡིན་ནའི་འདི་ཕྱིར་ཕལ་ཆེར་ང་ཚོ་གི་རེ་བ་ལ་མ་འོངས་པའི་ལོ་ངོ་གསུམ་བཞི་ཅིག་ནང་དེ་འདྲ་ཡོང་བའི་རེ་བ་རྒྱག་གི་ཡོད་ལ།
ཡང་དགེ་བཤེས་བློ་བཟང་སྨོན་ལམ་ལགས་ནས་ཁོང་ཚོའི་རིག་ནུས་དེ་གའི་དམིགས་བསལ་གྱི་ཁྱད་ཆོས་ནི། ཆོས་དང་རིག་གཞུང་གསར་འགྱུར་དང་ཆེད་རྩོམ་སོགས་ག་རེ་བོད་ཡིག་ཏུ་བསྒྱུར་ན། བོད་སྐད་རང་གི་གཤིས་ཉམས་ཇི་བཞིན་དུ་ཡོང་ཐུབ་པ་སོགས་ཀྱིས། ཉེ་ལམ་བོད་དང་ནུབ་ཕྱོགས་ཀྱི་ལོ་ཙཱ་བ་དེ་འདྲས་ཚོད་ལྟ་བྱས་པར། རིག་ནུས་ཀྱིས་ལོ་ཙཱའི་དུས་ཡུན་ལྡབ་བཅུ་ལྷག་ཇེ་ཡང་དང་ཇེ་མགྱོགས་སུ་གཏོང་ཐུབ་པ་འདུག་ཅེས་གསུངས་བ་གམ་མཚོན། རིག་གཞུང་ནང་འདྲེན་དང་དུས་རབས་ཀྱི་རྗེས་ཟིན་པར་ཕན་ཐོགས་འབྱུང་གི་རེད་ཅེས་འགྲེལ་བརྗོད་གནང་སོང། འདི་འདྲའི་ཆེད་དུ་ད་ང་རང་ཚོའི་རིག་གཞུང་ནང་འདྲེན་བྱས་ཏེ་ཧ་ཅང་གི་མྱུར་དང་མགྱོགས་རུ་འགྲོ་བ་རྒྱ་ཆེར་འགྲོ་བ་ཏན་ཏན་ཕན་ཐོགས་རེད་ཨ་ནི་ད་ག་ནང་བཞིན་ད་ཕར་གོ་བསྒྱུར་དགོས་ངེས་ཡོད་པས་ན་ད་ག་རང་སྟེ་འགྲོ་གི་རེད་དེ་ཆེད་དུ་ད་མགྱོགས་ཚད་རང་རེད་དེང་སང་གི་འཕྲུལ་ལས་དེ་གཅིག་དེ་ད་ཁོ་རང་འགྲོ་སྟངས་གཅིག་རེད་དེ་གཉིས་པ་དེ་ད་མགྱོགས་ཚད་དེ་ཤུགས་ཆེན་པོ་ཤོས་ཤིག་འགྲོ་གི་ཡོད་དུས་ང་ཚོའི་གི་དུས་ཚོད་ཐུང་ཐུང་ཅིག་ནང་བྱེད་མ་ཐུབ་ན་ཡང་དལ་ལི་དལ་ལི་དལ་ལི་ཁོ་མགྱོགས་རུ་མགྱོགས་རུ་འགྲོ་དུས་ཨ་ནི་མ་འོངས་པ་ལོ་ལྔ་དྲུག་ནང་ཡང་ད་ལྟ་དེ་ཁོ་ནམ་རྒྱུན་འགྲོ་བཞིན་ཆགས་འགྲོ་གི་རེད་རེད་བ་ད་ཁོ་ད་སྔོན་མ་དུས་ཚོད་སྔོན་མ་ནས་ད་ལྟ་བར་གྱི་དུས་རབས་མང་པོ་ཞིག་ད་ཁོ།

བོད་ཁང་དེ་ས་གནས་གསར་པ་ཞིག་ཏུ་སྤོ་བཤུད་གིས་དབུ་འབྱེད་མཛད་སྒོ་གནང་ཡོད་པའི་གནས་ཚུལ་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ནང་གནས་ཚུལ་བཀོད་སྤེལ་གནང་འདུག་དེ་ཡང་ལྷོ་ཨ་མེ་རི་ཀའི་ནང་ཡོད་པའི་བོད་མིའི་སྒྲིག་འཛུགས་ཀྱི་དོན་གཅོད་ཁང་པའམ་བོད་ཁང་དབུ་འབྱེད་དང་རབ་གནས་དེ་ས་སྐྱ་ཁྲི་འཛིན་བཞི་བཅུ་ཞེ་གཉིས་པ་རཏྣ་བཛྲ་རིན་པོ་ཆེ་མཆོག་གིས་གནང་ཡོད་པ་དང་མཛད་སྒོའི་ཐོག་བོད་ཁང་གི་ཚོགས་མི་རྣམ་པ་ཕེབས་བཞུགས་གནང་ཡོད་པ་རེད་འདུག། ཁ་ཉིན་ས་སྐྱ་ཁྲི་འཛིན་བཞི་བཅུ་ཞེ་གཉིས་པ་རཏྣ་བཛྲ་རིན་པོ་ཆེ་མཆོག་སའོ་པཱ་ལོ་གྲོང་ཁྱེར་དུ་ཕྱི་ཟླ་བཅུ་པའི་ཚེས་སུམ་ཅུ་སོ་གཅིག་ཉིན་ཞབས་སོར་འཁོད་གནང་སྐབས། ལྷོ་ཨ་མི་རི་ཀའི་སྐུ་ཚབ་དོན་གཅོད་དང་བོད་ཁང་གི་འགན་འཛིན་གཅིག་ལྕོགས་འཇིགས་མེད་ཚེ་རིང་ལགས་དང་གྲོང་ཁྱེར་དེའི་ནང་ཡོད་པའི་ས་སྐྱའི་ཆོས་ཚོགས་ཀྱི་འགན་འཛིན་བླ་མ་རིན་ཆེན་མཁྱེན་རབ་ལགས་དང་ཆོས་ཚོགས་ཀྱི་ཚོགས་མི་རྣམས་ཀྱིས་ཕེབས་བསུ་ཞུས་ཡོད་པ་རེད་འདུག། ལྷོ་ཨ་མི་རི་ཀའི་གྲོང་ཁྱེར་སའོ་པཱ་ལོའི་ནང་བོད་ཁང་གསར་པར་དབུ་འབྱེད་དང་རབ་གནས་གནང་བའི་གནས་ཚུལ་དེ་ནི་བར་ཟིལ་རྒྱལ་ཁབ་ཀྱི་ནང་བོད་ཀྱི་ཆོས་དང་རིག་གཞུང་མི་ཉམས་རྒྱུན་འཛིན་དར་སྤེལ་ཐོག་ཆོད་སེམས་བརྟན་པོ་ཡོད་པ་མཚོན་གྱི་ཡོད་ཅིང། བོད་ཁང་གསར་པ་དེ་ནི་བོད་མི་དང་བར་ཟིལ་མི་མང་རྣམས་ཀྱི་དབར་ཆོས་དང་རིག་གཞུང་གི་འབྲེལ་བ་དར་སྤེལ་ཐོག་ཕན་ཐོགས་ཡོང་རྒྱུ་ཡིན་པ་རེད་འདུག། ལྷོ་ཨ་མི་རི་ཀའི་གྲོང་ཁྱེར་སའོ་པའུ་ལོ་ནང་རྟེན་གཞི་བྱས་པའི་བོད་ཁང་གིས་བོད་ཀྱི་ཆོས་དང་རིག་གཞུང་མི་ཉམས་རྒྱུན་འཛིན་དང་དར་སྤེལ་སླད་གསུང་བཤད་ཀྱི་ལས་རིམ་དང་ཟབ་སྦྱོང་དང་རི་མོའི་སྒྱུ་རྩལ་འགྲེམས་སྟོན་དང། སྒོམ་སྒྲུབ་ཉམས་ལེན་སོགས་ཀྱི་ལས་འཆར་ཁག་གོ་སྒྲིག་གནང་རྒྱུ་ཡིན་པ་རེད་འདུག། ད་ལྟ་རྣམ་ལྷན་རྒྱས་ཀྱིས་གསན་བཞིན་པའི་ལེ་ཚན་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། བོད་མིའི་སྒྲིག་འཛུགས་དཔལ་འབྱོར་ལས་ཁུངས་ཀྱིས་བུད་མེད་ནུས་སྟོབས་གོང་འཕེལ་ཐད་ཚོགས་འདུ་འཚོགས་བཞིན་པ་དང་ད་སྐབས་བོད་མིའི་སྤྱི་ཚོགས་ཁྲོད་བུད་མེད་ལ་རྩུབ་སྤྱོད་དང་བཙན་གཡེམ་གྱི་གནད་དོན་གླེང་བའི་སྐབས་ཁུ་སིམ་བཞུགས་པའི་གཤིས་རྒྱུད་དེ་ཉུང་དུ་ཕྱིན་ཡོད་པའི་སྐོར་བློ་བཟང་དགེ་ལེགས་ལགས་ཀྱིས་སྙན་སྒྲོན་ཞུས་པ་ཞིག་གསན་རོགས་གནང། བོད་མིའི་སྒྲིག་འཛུགས་དཔལ་འབྱོར་ལས་ཁུངས་ཀྱི་ཁྱབ་ཁོངས་སུ་ཡོད་པའི་བུད་མེད་ནུས་སྟོབས་གོང་འཕེལ་ཚན་པའི་གོ་སྒྲིག་འོག་འདི་ཚེས་གསུམ་ཉིན་བཞུགས་སྒར་རྡ་རམ་ས་ལར་བོད་མིའི་སྤྱི་ཚོགས་ཁྲོད་བུད་མེད་ནུས་སྟོབས་གོང་འཕེལ་དང་འབྲེལ་བའི་འགན་ཁུར་གནང་མཁན་དང་དོ་དབྱིངས་ཡོད་མཁན་མི་གྲངས་དྲུག་ཅུ་ལྷག་ལྷན་བཞུགས་ཐོག་དེ་སྔ་བོད་མིའི་སྒྲིག་འཛུགས་ཀྱིས་གཏན་འབེབས་གནང་བའི་བུད་མེད་ནུས་སྟོབས་གོང་འཕེལ་སྲིད་ཇུས་ལ་དཔྱད་ཞིབ་དང། ལྷག་དོན་དུ་དུས་དང་མཐུན་པའི་སྒོ་ནས་བུད་མེད་ནུས་སྟོབས་གོང་འཕེལ་དང་འབྲེལ་བའི་ལས་གཞི་གསར་པ་བྱེད་པ་སོགས་དང་འབྲེལ་བའི་ཉིན་གྲངས་གསུམ་རིང་གི་ཚོགས་འདུ་ཞིག་བསྐོང་ཚོགས་གནང་ཞིང་སྐབས་དེར་ཚན་པ་དེ་ཉིད་ཀྱི་འགན་འཛིན་ཚེ་རིང་སྐྱིད་ལགས་ཀྱིས། འདས་པའི་ལོ་ངོ་དྲུག་གི་ནང་བུད་མེད་ནུས་སྟོབས་གོང་འཕེལ་ཚན་པའི་ངོས་ནས་རྩུབ་སྤྱོད་དང་བཙན་གཡེམ་གྱི་གནད་དོན་ཐོག་ལམ་སྟོན་ཡིག་ཆ་འགྲེམས་སྤེལ་ལ་སོགས་པའི་ལས་གཞི་མང་དག་ཅིག་སྤེལ་ཡོད་པ་གསུངས་ཤིང་ད་ལྟའི་ཆར་བོད་མིའི་སྤྱི་ཚོགས་ཁྲོད་བུད་མེད་ལ་རྩུབ་སྤྱོད་དང་བཙན་གཡེམ་གྱི་གནད་དོན་གླེང་བའི་སྐབས་ཁུ་སིམ་བཞུགས་པའི་གཤིས་རྒྱུད་དེ་ཡང་ཉུང་དུ་ཕྱིན་ཡོད་པ་འགྲེལ་བརྗོད་གནང་བྱུང། ད་ལྟ་ལོ་ཤས་ནང་ལོགས་ལ་ང་རང་ཚོའི་ཚན་པ་ཡིན་ན་རེད་གཞུང་འབྲེལ་མ་ཡིན་པ་ཚོགས་པ་གཞན་པས་ཀྱིས་ལས་འགུལ་མང་པོ་ཞིག་སྤེལ་ཡོད་ཙང་དེར་བརྟེན་བྱས་སྤྱི་ཚོགས་ནང་ལོགས་ལ་བཙན་གཡེམ་དང་རྩུབ་སྤྱོད་སྒང་ལ་གླེང་མོལ་བྱས་ལ་མ་འཚེར་ཡག་དང་ཨ་ནི་དེའི་སྒང་ལ་དཀའ་ངལ་ཆེ་དེ་ངས་གང་ཟག་དེ་ཚོ་ཡང་ཞུམ་ནས་མ་བཞུགས་པ་བྱས། ཨ་ནི་ཞུ་གཏུག་བྱེད་སའི་གི་ཨ་ནི་ང་ཚོ་རོགས་པའི་འབྲེལ་ལམ་ཡིན་གསར་འཛུགས་གནང་ཡོད་དུས་བྱས་ཙང་དེའི་གི་ག་རེ་ཡོང་གི་འདུག་ལབ་ཡོད་ན་སྤྱི་ཚོགས་ནང་ལོགས་དེ་འདྲའི་གནད་དོན་རིགས་ལ་ངོ་ཚ་དང་ཁ་ཁུ་སིམ་པོ་མ་བཞུགས་ཡས་བྱོས་ར་འདི་བྱ་གི་འདུག་བྱས་ཙང་ད་ལྟའི་ཆར་ལ་ང་ཚོ་སྤྱི་ཚོགས་ནང་ལོག་གནད་དོན་དེ་འདྲའི་རིགས་རྩ་བ་ཉིད་ནས་ཡོད་མ་རེད་ལབ་ཡོད་ན་ཨ་ནི་འདི་ནོར་འཁྲུལ་རེད་ཁ་ཅིག་ལབ་ན་ང་ཚོ་ཅིག་ང་རང་ཚོས་གི་ཉམས་ཞིབ་གནང་ཡས་ཡིན་ན་རེད། གནས་རོགས་པའི་འབྲེལ་ལམ་ནང་ལོགས་ནས་ང་ཚོ་ལ་གནས་གསལ་པོ་ཞིག་སླེབས་ཡོད་རེད་ང་ཚོ་སྤྱི་ཚོགས་དེ་འདྲའི་གནད་དོན་བྱུང་གི་ཡོད་པ། སྐབས་དེར་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཚོགས་འདུའི་དབུ་འབྱེད་མཛད་སྒོའི་སྐུ་མགྲོན་གཙོ་བོར་ཆེད་ཕེབས་ཀྱིས་གསུང་བཤད་གནང་བའི་ནང། བཀའ་ཤག་སྐབས་བཅུ་དྲུག་པའི་ངོས་ནས་བུད་མེད་ནུས་སྟོབས་གོང་འཕེལ་དེ་གལ་འགངས་ཆེན་པོ་ཞིག་ལ་ངོས་འཛིན་བྱེད་མུས་ཡིན་པའི་ཁར། ད་རེས་ཚོགས་འདུ་དེའི་བརྒྱུད་ནས་སྲིད་བྱུས་གསར་པ་ཞིག་གཏན་འབེབས་གནང་ཐུབ་པའི་རེ་བ་དང་ཡིད་ཆེས་ཡོད་པ་གསུངས་ཤིང། ལས་འཆར་དང་འབྲེལ་བའི་ཁྲིམས་སྒྲིག་ག་རེ་གཏན་འབེབས་གནང་བ་ཡིན་ནའང་བོད་མིའི་སྤྱི་ཚོགས་ཀྱི་གནས་སྟངས་དང་ས་གནས་ཀྱི་ཡུལ་ཁྲིམས་གཉིས་གཙོ་བཟུང་དགོས་གལ་ཆེ་བའི་སྐོར་གསུངས་སོང། ཨ་ནི་བཀའ་ཤག་འདི་གི་དུས་ཡུན་འདི་ལ་ཡང་ང་ཚོས་ཁྲིམས་དང་སྒྲིག་གཞི་དགོངས་ཐོག་ནས་ནི་ས་གནས་སོ་སོའི་ཡུལ་ཁྲིམས་དང་མཐུན་པ་བྱས་ང་རང་ཚོའི་གནས་སྟངས་དང་མཐུན་པ་བྱས་ལག་བསྟར་ག་རེ་བྱེད་འོས་པ་ཅིག་བྱེད་ཨ་ནི་མ་འོངས་པར་འགྲོ་སོང་ཆེན་པོ་ཞེ་པོ་ཅིག་འགྲོ་མ་དགོས་ཡག་དང་རྒྱུན་གནས་ཐུབ་ཡག་ཅིག་དགོས་ཀྱི་ཡོད་རེད་མ་གཏོགས་ཅིག་ཡང་ང་ཚོ་ལས་གཞི་གསར་པ་རེ་རེ་རེ་སྤེལ་ཡོང་དུས་ཙམ་པ་ག་དུས་ནས་འགྲོ་སོང་འོང་ཞེ་པོ་ཅིག་དེ་བ་བཏང་དགོས་ཡ་བྱས་ཨ་ནི་མ་འོངས་པ་ད་དེ་རིང་སྒང་ཁོ་རང་ཚོ་ཡོད་པའི་སྐབས་འགྲིག་གི་ཡོད་རེད་པ། ཡང་མ་འོངས་པ་ཅིག་རྒྱུ་རྐྱེན་ག་རེ་ཡིན་ན་འཕྲད་མི་སྲིད་པ་མ་རེད། དེ་འདྲ་ཅིག་གི་སྐབས་ནས་ཡང་དཀའ་ངལ་འདྲ་པོ་འཕྲད་པ་ཡིན་ན་ཡང་དེ་དུས་ཙམ་པ་ལ་ཡང་ཅིག་རྒྱུན་གནས་ཐད་ཐུབ་མ་ཐུབ་ཀྱི་དཀའ་ངལ་འདྲ་པོ་འདི་འདྲ་འཕྲད་མ་དགོས་ཡ་ད་ལྟ་ནས་བསམ་བཏང་ཐུབ་པ་འདྲ་པོ་བྱུང་བ་ཡིན་ན་ཨ་ནི་ཕན་ཐོགས་ཆེན་པོ་ཡོང་གི་རེད་བསམ་གི་འདུག།
ཡང་སྐབས་དེར་བོད་མིའི་ཁྲིམས་ལུགས་རིག་པའི་མཐུན་ཚོགས་ཀྱི་ཁྲིམས་རྩོད་པ་བསྟན་འཛིན་སྒྲོལ་དཀར་ལགས་ཀྱིས་བུད་མེད་ལ་རྩུབ་སྤྱོད་དང་བརྩེ་མེད་འགོག་ཐབས་སོགས་ཀྱི་གོ་རྟོགས་ལས་འགུལ་དེ་དང་པོ་སོ་སོའི་ཁྱིམ་ཚང་ནས་འགོ་འཛུགས་གནང་སྟེ་མ་འོངས་པར་རྩུབ་སྤྱོད་དང་འབྲེལ་བའི་གནས་ཚུལ་རིགས་འཕྲད་སྐབས་ཁ་གསང་པོའི་ཐོག་ནས་གསུང་ཐུབ་པ་བཟོ་དགོས་གལ་ཆེ་བའི་སྐོར་གསུངས་བྱུང། ཡང་ས་རཱ་མཐོ་སློབ་ནས་ཡིན་པའི་བསྟན་འཛིན་སྒྲོལ་དཀར་ལགས་ཀྱིས་ཚོགས་འདུ་དེ་ནི་དམིགས་བསལ་བུད་མེད་ཚོར་གལ་འགངས་ཆེན་པོ་ཆགས་ཀྱི་ཡོད་ནའང་སྐྱེས་པ་ཕོ་ཡང་གང་མང་མཉམ་ཞུགས་བྱས་པ་ཡིན་ན་སྤྱི་ཚོགས་ཀྱི་གནས་སྟངས་ཡར་རྒྱས་འགྲོ་བར་ཕན་ཐོགས་ཡོད་པ་དགོངས་ཚུལ་གསུངས་ཀྱི་འདུག། རྒྱ་ཆེ་ཤོས་ནས་བསམ་བློ་བཏང་ན་འདི་ལ་ལས་ཀ་ག་འདྲ་ཅིག་བྱེད་པ་ཡིན་ནའི་བུ་དང་བུ་མོ་འདི་གཅིག་མཚུངས་ཅིག་བལྟ་བྱས་ཡོད་ར་མིག་དཔེ་ལྟ་སྟངས་ཡིན་ནའི་སྐད་ཆ་བྱེད་སྟངས་ཡིན་ནའི་རེད་ད་གུས་ཞབས་དང་མཚོན་པ་ཡིན་ནས་ག་འདྲ་ཟེར་ན་ད་བུ་མོ་ལ་ན་ཏིས་མ་འགྲོ་ད་བུ་ལ་ན་ཏིས་ཞིག་ཁ་ལོར་ག་ཨ་དྲུ་ནས་ཏིས་ཞིག་ཁ་ལོར་གོ་ནས་ཐོ་ཨ་སྒྲེབ་འགྲོ་ད་ཨ་ནི་འདི་འདྲ་མ་ཡིན་པ་ཚང་མ་གཅིག་མཚུངས་ཐོག་ནས་ཨ་ནི་གུས་ཞབས་བྱས་ཡོད་ར་ཨ་ནི་འདྲ་བྱས་ན་ཡག་པོ་རེད་བསམ་གྱི་འདུག། གཞན་ཡང་ཐེངས་འདིའི་ཚོགས་འདུ་དེ་ནི་ཨ་མི་རི་ཀའི USAID ཞེས་པའི་རོགས་ཚོགས་དང་རྒྱལ་ཡོངས་དམངས་གཙོ་ལྟེ་གནས་ཁང་གཉིས་ཀྱི་མཐུན་སྦྱོར་འོག་གོ་སྒྲིག་གནང་བ་ཞིག་ཡིན་པ་དང་ཚེ་རིང་སྐྱིད་ལགས་ཀྱིས། ད་ལྟའི་བོད་མིའི་སྤྱི་ཚོགས་ཁྲོད་དཀའ་ངལ་ཆེ་ཤོས་ཤིག་ནི་རྩུབ་སྤྱོད་དང་བཙན་གཡེམ་འགོག་ཐབས་དང་འབྲེལ་བའི་ཁྲིམས་སྒྲིག་གི་གོ་རྟོགས་ཁ་གསལ་མེད་པའི་རྐྱེན་གྱིས་དཀའ་ངལ་དང་གནོད་འཚེ་ཕོག་ཡུལ་གང་ཟག་ཚོར་དྲང་བདེན་ཀྱི་ཐག་གཅོད་ཅིག་ཡོང་གི་མེད་ཚུལ།

འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པས་ཨོ་སི་ཀྲེ་ལི་ཡ་སྲིད་བློན་རིང་མིན་རྒྱ་ནག་ནང་གཞུང་དོན་འཚམས་གཟིགས་སུ་ཕེབས་སྐབས་རྒྱ་ནག་གི་དཔོན་རིགས་ཚོར་འགྲོ་བ་མིའི་ཐོབ་ཐང་གནས་སྟངས་སྐོར་བགྲོ་གླེང་གནང་དགོས་པའི་རེ་སྐུལ་ཞུས་འདུག་དེ་ཡང་ཨོ་སི་ཀྲེ་ལི་ཡའི་རྒྱལ་ས་སིད་ནི་ནས་ཕྱི་ཚེས་གསུམ་ཉིན་གནས་ཚུལ་སྤེལ་བར་གཞིགས་ན། འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པས་གཟའ་པ་སངས་ཉིན Australia ཡི་སྲིད་བློན Anthony Albanese ལགས་དང Australia ཕྱི་སྲིད་བློན་ཆེན Penny Wong རྣམ་གཉིས་ལ་ཞུ་ཡིག་ཕུལ་ནས་རྒྱ་ནག་ནང་འཚམས་གཟིགས་ཕེབས་པའི་སྐབས་ཕྱི་གསལ་ནང་གསལ་སྒོ་ནས་འགྲོ་བ་མིའི་ཐོབ་ཐང་གནས་སྟངས་སྐོར་ལམ་ཕྱོགས་གསལ་པོ་འཛིན་དགོས་པའི་འབོད་སྐུལ་ཞུས་ཡོད་པ་རེད། Australia སྲིད་བློན Anthony Albanese མཆོག་ནི་ཉིས་སྟོང་བཅུ་དྲུག་ལོ་ནས་ད་བར་རྒྱ་ནག་ནང་གཞུང་དོན་འཚམས་གཟིགས་སུ་ཕེབས་མཁན Australia ཡི་སྲིད་བློན་ཐོག་མ་དེ་ཆགས་འདུག་ལ། ཕྱི་སྲིད་བློན་ཆེན Penny Wong ནི་ཟླ་བ་འདིའི་ཕྱི་ཚེས་བཞི་ཉིན་རྒྱ་ནག་ནང་ཕེབས་རྒྱུ་ཡིན་པ་བཀོད་འདུག་ཡང་འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པའི་ཨོ་སི་ཀྲེ་ལི་ཡ་ཁུལ་གྱི་འགན་འཛིན་སྐུ་ཞབས་ཌེ་ནི་ཡལ་གཱེཤ་བོན་ལགས་ཀྱིས་བརྗོད་ན། སྲིད་བློན་ཨན་ཐོ་ནི་ཨལ་བྷ་ནིས་མཆོག་གིས་འགྲོ་བ་མིའི་ཐོབ་ཐང་དེ་བཞིན་ཨོ་སི་ཀྲེ་ལི་ཡ་དང་རྒྱ་ནག་གཉིས་བར་གྱི་འབྲེལ་ལམ་ཐད་ཀྱི་གནད་དོན་ལྟེ་གནས་ཤིག་ཏུ་འཛིན་དགོས་པར་ངོས་འཛིན་བྱས་པའི་ཐོག་ནས་ད་ཐེངས་རྒྱ་ནག་ནང་འཚམས་གཟིགས་ཕེབས་པའི་སྐབས་སུ་ལས་རིམ་གྱི་རྨང་གཞིར་བཞག་དགོས་པ་བརྗོད་ཡོད་པ་རེད། ཁོང་གིས་ད་དུང་ཕུགས་རྒྱང་རིང་པོར་བསམ་བློ་བཏང་བ་ཡིན་ན་གལ་སྲིད་རྒྱ་ནག་གཞུང་གིས་ཁྲིམས་འཛིན་དང་འགྲོ་བ་མིའི་ཐོབ་ཐང་ལ་བརྩི་འཇོག་བྱས་པ་ཡིན་ན་དེས Australia ཁེ་ཕན་སྲུང་སྐྱོབ་ཡོང་རྒྱུ་ཡིན་པ་དང་ཆབས་ཅིག Australia རྒྱལ་ཁབ་ཀྱི་ཁེ་ཕན་ལ་ཡང་མཐུན་གྱི་ཡོད་ཅེས་བརྗོད་ཡོད་པ་རེད། འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པས Australia སྲིད་བློན་མཆོག་ལ་ཕུལ་བའི་ཞུ་སྙན་ནང་ད་དུང་རྒྱ་ནག་གཞུང་གིས་གཞི་རྒྱ་ཆེན་པོ་དང་གཏིང་ཟབ་པོའི་ཐོག་ནས་འགྲོ་བ་མིའི་ཐོབ་ཐང་རྡོག་རོལ་བཏང་བའི་གནས་ལུགས་བཀོད་ནས་རྒྱ་ནག་གཞུང་གིས་ཤིན་ཅང་ངམ་ཤར་ཏུར་ཀི་སི་ཐན་ནང་གི་འགྲོ་བ་མིའི་ཐོབ་ཐང་ཐད་ལ་དམ་དྲག་དྲག་གནོན་བྱས་དང་བྱེད་བཞིན་ཡོད་པ་དང་བྱ་སྤྱོད་དེ་བཞིན་རིགས་རྒྱུད་རྩ་མེད་གཏོང་བའི་དོགས་གཞི་ཡོད་པ Australia མི་སེར་ཡིན་པའི་ཡུ་གུར་མི་རིགས་ཚོར་གང་བྱུང་འཇུ་བཟུང་བཀག་ཉར་བྱེད་པའི་ཉེན་ཁ་འཕྲད་པ་དང་དེ་བཞིན་ཕན་ཚུན་ཐེར་འདོན་བྱེད་མཁན་ཚོར་དངུལ་གྱི་བྱ་དགའ་སྤྲོད་པ་སོགས་ཀྱི་གནས་ལུགས་བཀོད་ནས་སྲིད་བློན་མཆོག་རྒྱ་ནག་ནང་ཕེབས་པའི་སྐབས་འགྲོ་བ་མིའི་ཐོབ་ཐང་ཐད་ལ་རྒྱ་ནག་གི་དཔོན་རིགས་ཚོར་ནན་བརྗོད་གནང་དགོས་པའི་འབོད་སྐུལ་ཞུས་ཡོད་པ་གནས་ཚུལ་ནང་འཁོད་འདུག། ཨ་རིའི་གཞུང་གིས་ཧོང་ཀོང་གི་དཔོན་རིགས་དང་ཁྲིམས་དཔོན་སོགས་ཁྱོན་མི་སྣ་བཞི་བཅུ་ཞེ་དགུ་ལ་ཉེས་ཆད་གཅོད་རྒྱུར་ཁྲིམས་འཆར་ཞིག་གྲོས་འགོ་བཏོན་པའི་ཐད་ཧོང་ཀོང་གི་འབྲེལ་ཡོད་ཚོས་མི་འདོད་པའི་སྐྱོན་བརྗོད་ནན་པོ་བྱས་འདུག་རེས་གཟའ་པ་སངས་ཉིན་ཨ་མི་རི་ཀའི་ཁྲིམས་འཆར་གྲོས་གཞི་ཞིག་ནང་ཧོང་ཀོང་གི་རྒྱལ་ཁབ་བདེ་འཇགས་སྐོར་གྱི་བཅའ་ཁྲིམས་དང་འབྲེལ་བ་ཡོད་པའི་དཔོན་རིགས་མི་སྣ་བཞི་བཅུ་ཞེ་དགུ་ལ་དཔལ་འབྱོར་གྱི་ཁྲིམས་གཅོད་བྱེད་རྒྱུ་ཡིན་སྐོར་བརྗོད་འདུག Hong Kong Sanctions Act འམ་ཧོང་ཀོང་ལ་དམ་དྲག་བཀའ་ཆད་གཏོང་ཞེས་པའི་ཁྲིམས་འཆར་དེ་ནི་ཨ་མི་རི་ཀའི་གྲོས་ཚོགས་གོང་འོག་གཉིས་ཟུང་འབྲེལ་གྱི་ཁྲིམས་འཆར་ཞིག་ཡིན་ཞིང།

ཧོང་ཀོང་གི་མགྲིན་ཚབ་པས་ཨ་མི་རི་ཀའི་ཆབ་སྲིད་པ་རྣམ་པས་རྒྱལ་སྤྱིའི་ཁྲིམས་དང་རྒྱལ་སྤྱིའི་འབྲེལ་བའི་ལམ་ལུགས་ལ་སྐྱོན་བརྗོད་བྱེད་རྒྱུ་མཚམས་འཇོག་དགོས་པ་དང། ཧོང་ཀོང་གི་གནད་དོན་ཐད་ཐེ་ཇུས་བྱེད་མི་དགོས་པ་དང་དེ་བཞིན་ཧོང་ཀོང་ནི་རྒྱ་ནག་གི་ནང་སྲིད་འབྲེལ་བ་ཁོ་ན་ཡིན་ཞེས་ལན་འདེབས་གནང་འདུག་ད་དུང་ཁོང་གིས་ཧོང་ཀོང་ནི་རྒྱ་ནག་གི The Special Administrative Region ནམ་ཧོང་ཀོང་དམིགས་བསལ་གྱི་འཛིན་སྐྱོང་ས་ཁུལ་ཡིན་པ་དང་ཨ་མི་རི་ཀས་ཉེས་ཆད་གཏོང་རྒྱུ་ཁྲིམས་འཆར་དེ་ལ་དགག་པ་ཡོད་པ་དང་ཁྲིམས་འཆར་དེས་ནམ་ཡང་འཇིགས་སྣང་སྐུལ་མི་རུང་ཅེས་སྐྱོན་བརྗོད་ནན་པོ་བྱས་འདུག། ཧོང་ཀོང་ནང་ཕྱི་ལོ་ཉིས་སྟོང་ཉི་ཤུ་ལོ་ནས་རྒྱ་ནག་གི་རྒྱལ་ཁབ་བདེ་འཇགས་ཀྱི་བཅའ་ཁྲིམས་ཤིག་ལག་བསྟར་འོག་གཞུང་ལ་ངོ་རྒོལ་བྱེད་མཁན་དང་དམངས་གཙོ་རྒྱབ་སྐྱོར་བ་རྣམས་ལ་ཚེ་བཙོན་གྱི་ཉེས་ཆད་དང་རྡུང་རྡེག་གཏོང་ཡོད་པ་དང་བཅའ་ཁྲིམས་དེའི་འོག་ཧོང་ཀོང་གི་དམངས་གཙོའི་ཐོབ་ཐང་རྩོད་ལེན་པ་གནད་ཡོད་མི་སྣ་ཉིས་བརྒྱ་བརྒྱད་ཅུ་ཙམ་འཛིན་བཟུང་བྱས་ཡོད་པ་རེད་འདུག། ཨ་རི་གཞུང་གིས་ཨི་ཟི་རེལ་ལ་ཨ་སྒོར་ཐེར་འབུམ་བཅུ་བཞི་དང་དུང་ཕྱུར་ལྔ་ཡི་རོགས་སྐྱོར་སྤྲོད་རྒྱུ་ཁྲིམས་གཞི་ཞིག་གྲོས་ཚོགས་འོག་མའི་ནང་མང་མོས་ཀྱིས་གཏན་འབེབས་བྱས་འདུག་གཞི་དེ་ཟླ་བ་བཅུ་གཅིག་པའི་ཚེས་གཉིས་རེས་གཟའ་ཕུར་བུའི་ཉིན་གྲོས་ཚོགས་ནང་འོས་ཤོག་གྲངས་ཉིས་བརྒྱ་ཉི་ཤུ་རྩ་དྲུག་ཡི་རྒྱབ་སྐྱོར་ཐོབ་ནས་མང་མོས་ཀྱིས་ཨ་རིའི་གྲོས་ཚོགས་འོག་མ་ནས་ཁྲིམས་གཞི་དེ་གཏན་འབེབས་གནང་ཡོད་ཅིང་ཨ་རིའི་གྲོས་ཚོགས་འོག་མའི་འཐུས་མི་ཁག་ཅིག་གིས་ཐུགས་འཚབ་གནང་བར། ཁྲིམས་འཆར་དེའི་ནང་ཡུ་ཀེ་རེན་ལ་རོགས་སྐྱོར་གྱི་རྣམ་པ་མེད་པ་དང། མ་འོངས་པའི་ལོ་འགའི་ནང་ཨ་རིའི་བདེ་འཇགས་དང་མནའ་འབྲེལ་རྒྱལ་ཁབ་ཁག་གི་འབྲེལ་བའི་ཐད་ཤུགས་རྐྱེན་ཐེབས་ཚུལ་ཀྱང་གསུངས་འདུག།

ཁྲིམས་འཆར་དེ་ཡང་སྐུ་ཞབས Mike Johnson མཆོག་འདི་ལོའི་ཟླ་བ་བཅུ་པའི་ཚེས་ཉེར་ལྔ་ཉིན་ཨ་རིའི་གྲོས་ཚོགས་འོག་མའི་ཚོགས་གཙོ་རུ་བསྐོ་གཞག་བྱས་ཏེ། ཁྲིམས་བཟོའི་ལས་དོན་གྱི་བྱ་འགུལ་གལ་ཆེ་དང་པོ་དེ་ཡིན་པ་རེད་འདུག་ཨ་རིའི་ནང་ཁྲིམས་གཞི་ཞིག་ཁྲིམས་སུ་བསྒྱུར་བར་སྲིད་འཛིན་དང་གྲོས་ཚོགས་གོང་འོག་རྣམས་ནས་ཐག་གཅོད་ཐུབ་དགོས་པས་སྐུ་ཞབས Mike Johnson གྱིས་སྲིད་འཛིན Joe Biden མཆོག་དང་གྲོས་ཚོགས་གོང་མ་ནས་ཁྲིམས་གཞི་དེར་གང་མགྱོགས་ཁྲིམས་སུ་གཏན་འབེབས་གནང་བར་འབོད་སྐུལ་གནང་ཡོད་པ་རེད། ཨ་རིས་ཨི་ཟི་རེལ་རྒྱལ་ཁབ་དེ་རང་ཉིད་ཀྱི་མཐུན་ཕྱོགས་དང་བློས་འཁེལ་གྲོགས་པོ་ཞིག་བརྩིས་ནས་གཞུང་དང་མི་མང་ནང་ཡང་རྒྱབ་སྐྱོར་བྱེད་མཁན་ཤུགས་ཆེན་པོ་ཡོད་པ་རེད། རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་དང་འཇར་མན་སྲིད་བློན་ཨོ་ལབ་ཤོལ་ཙི་རྣམ་གཉིས་གཟའ་པ་སངས་ཉིན་བརྙན་ལམ་བརྒྱུད་གྲོས་མོལ་སྐབས་སུ་རྒྱལ་ཁབ་གཉིས་ཀྱི་འབྲེལ་ལམ་དེ་བརྟན་པོ་དང་ནུས་ཤུགས་ལྡན་པ་ཞིག་འགྱུར་བ་ཡོང་རྒྱུ་ཡིན་ཅེས་བརྗོད་འདུག། ཟླ་བ་བཅུ་གཅིག་པའི་ཚེས་གསུམ་རེས་གཟའ་པ་སངས་ཉིན་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གིས་འཇར་མན་གྱི་སྲིད་བློན་ཨོ་ལབ་ཤོལ་ཙི་ལགས་སུ། རྒྱ་ནག་དང་འཇར་མན་རྒྱལ་ཁབ་གཉིས་ཀྱི་འབྲེལ་ལམ་དེ་སྔར་ལས་སྟོབས་དང་ལྡན་པ་དང་བརྟན་པོ་དང་ནུས་ཤུགས་ལྡན་པ་ཆགས་ཡོད་པ་རེད་ཅེས་བརྙན་ལམ་བརྒྱུད་ནས་གསལ་སྟོན་གནང་འདུག་སྐབས་དེར་རྒྱལ་སྤྱིའི་ཚོང་འབྲེལ་དང་གནམ་གཤིས་འགྱུར་འགྲོས་དང་འབྲེལ་བའི་དམིགས་ཚད་སོགས་གླེང་གཞི་སྣ་ཚོགས་ལ་གྲོས་བསྡུར་བྱས་པ་དང། མ་ཟད་ཨི་ཟི་རེལ་ཧ་མཱ་སི་ཀྱི་དམག་འཁྲུག་དང་ཡུ་ཀེ་རེན་དང་ཨུ་རུ་སུ་ཀྱི་འཁྲུག་རྩོད་སོགས་ལ་གྲོས་བསྡུར་སྣེ་མང་ཞིག་གནང་འདུག། ཞི་ཅིན་ཕིང་གིས་རྒྱ་ནག་དང་འཇར་མན་གྱི་ཉོ་ཚོང་བརྟན་པོའི་ངང་འཕེལ་རྒྱས་བྱུང་བ་དང་ཕྱོགས་གཉིས་ཀྱིས་མ་འཛུགས་བྱ་རྒྱུའི་ཐད་མཉམ་ལས་དང་དོ་སྣང་གསར་པ་ཞིག་སླེབས་ཡོད་པ་བཅས་སྲིད་འཛིན་ཞི་ཅིན་ཕིང་གིས་བརྗོད་ཡོད་པ་རྒྱ་ནག་གཞུང་འབྲེལ་གྱི་བརྙན་འཕྲིན་སི་སི་ཏི་ཝི་ནང་ལུང་འདྲེན་བྱས་འདུག་དེ་བཞིན་འཇར་མ་ནི་གྱི་སྲིད་བློན། Olaf Scholz། གྱིས་འཇར་མན་དང་རྒྱ་ནག་ཕན་ཚུན་བར་གྱི་ཁྱབ་ཁོངས་སོ་སོའི་མཉམ་ལས་དང། འཕེལ་རྒྱས་ཀྱི་གོ་སྐབས་རྒྱ་ཆེན་པོའི་སྔར་ལས་མང་བ་མངོན་ཡོད་ཅེས་འགྲེལ་བརྗོད་གནང་འདུག་འོན་ཀྱང་འདི་ལོ་སྤྱི་ཟླ་དྲུག་པའི་ནང་འཇར་མ་ནི་གྱི་གཞུང་གིས་ཡུལ་དེའི་བདེ་འཇགས་དང་འབྲེལ་བའི་ཐབས་བྱུས་ཡིག་ཆ་ཐེངས་དང་པོ་ཡོངས་བསྒྲགས་གནང་བའི་ནང་རྒྱ་ནག་གིས་རང་ཉིད་ཀྱི་ཆབ་སྲིད་ཀྱི་དགོས་དམིགས་སྒྲུབ་ཆེད་ཨེ་ཤ་ཡའི་ནང་དབང་ཤུགས་ཇེ་ཆེར་སྤེལ་བཞིན་པ་འགྲེལ་བརྗོད་དང་སྦྲགས་རྒྱལ་ཁབ་དེ་ནི་རྒྱལ་སྤྱིའི་བདེ་འཇགས་ཐད་ཉིན་རེ་བཞིན་ཉེན་ཚབས་ཆེ་ཆེར་འགྲོ་བཞིན་པ་ཐེར་འདོན་གནང་འདུག། སྲིད་འཛིན་ཞི་ཅིན་ཕིང་གིས་འཇར་མ་ནི་གྱི་འབད་བརྩོན་འོག་ཡུ་རོབ་སྤྱི་མཐུན་ཚོགས་པ་ལ་རྒྱ་ནག་མཉམ་དུ་དྲང་གཞག་གི་ཚོང་རའི་འགྲན་རྩོད་སྲུང་སྐྱོང་བྱས་ནས། སའི་གོ་ལ་ཧྲིལ་པོའི་བཟོ་ལས་དང་མཁོ་སྤྲོད་འབྲེལ་ཐག་བརྟན་པོ་ཡོང་བར་རེ་བ་བཅང་གི་ཡོད་ཅེས་བརྗོད་འདུག་རྒྱ་ནག་གིས་གློག་གི་རླངས་འཁོར་བཟོ་སྐྲུན་ཐད་གཞུང་གི་རོགས་དངུལ་མཁོ་སྤྲོད་བྱས་ཡོད་པ་དང་དེ་བཞིན་རྒྱ་ནག་གི་ལྕགས་ཀྱི་བཟོ་སྐྲུན་ཚོང་པ་དང་རླུང་ཤུགས་གློག་འདོན་ལས་རིགས་ལ་ཡུ་རོབ་མཉམ་འབྲེལ་སྒྲིག་འཛུགས་ཀྱིས་ཞིབ་དཔྱད་ཞིག་བྱེད་ཀྱིན་ཡོད་འདུག། རྒྱ་ནག་གི་ཡེ་ཤུའི་གནམ་བདག་ཆོས་ལུགས་ཀྱི་མཆོད་དཔོན Joseph Li Shan གྱིས་ཧོང་ཀོང་དུ་རིང་མིན་འཚམས་གཟིགས་གནང་གི་ཡོད་པ་དེས་རྒྱ་ནག་དམར་ཤོག་གིས་ཧོང་ཀོང་ནང་ཆོས་ལུགས་ལས་དོན་ལ་དམ་དྲག་དང་ཚོད་འཛིན་བྱེད་ཤུགས་ཆེ་རུ་གཏོང་བའི་མི་མང་གིས་ཐུགས་འཚབ་བྱེད་ཀྱི་ཡོད་པ་རེད། རྒྱ་ནག་ཡེ་ཤུའི་གནམ་བདག་ཆོས་ལུགས་ཀྱི་མཆོད་དཔོན Joseph Li Shan ཟླ་འདིའི་ཚེས་བཅུ་བཞི་ནས་འགོ་བཙུགས་ཏེ་ཉིན་ལྔའི་རིང་ཧོང་ཀོང་དུ་ཕྱོགས་ཕེབས་གནང་རྒྱུ་ཡིན་པ་ཧོང་ཀོང་ཡེ་ཤུའི་གནམ་བདག་ཆོས་ལུགས་ཀྱིས་ཚེས་གསུམ་ཉིན་ཁྱབ་ཏུ་སྤེལ་འདུག། ཕྱོགས་ཕེབས་དེ་ཡང་ཧོང་ཀོང་ཡེ་ཤུའི་གནམ་བདག་ཆོས་ལུགས་ཀྱི་མཆོད་དཔོན Stephen Chow ཟླ་བ་བཞི་པའི་ནང་ལོ་རྒྱུས་རང་བཞིན་ལྡན་པའི་རྒྱ་ནག་ཏུ་འཚམས་གཟིགས་སུ་ཕེབས་དུས། རྒྱ་ནག་གནམ་བདག་ཆོས་ལུགས་ཀྱི་མཆོད་དཔོན་ཧོང་ཀོང་དུ་མགྲོན་འབོད་ཞུས་ཡོད་པ་རེད། འཚམས་གཟིགས་དེ་ཡང་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་བདུན་ལོར་དབྱིན་ཇི་རྒྱལ་ཁབ་ཀྱིས་ཧོང་ཀོང་རྒྱ་ནག་ལག་ཏུ་རྩིས་སྤྲོད་དེ། རྒྱ་ནག་རྒྱལ་སར་འཚམས་འདྲི་ཐེངས་དང་པོ་དེ་ཡིན་པ་རེད་འདུག། ཡེ་ཤུའི་གནམ་བདག་ཆོས་ལུགས་ཀྱི་ལྟེ་གནས Vatican ནས་ཡེ་ཤུའི་བླ་ཆེན Pope Francis མཆོག་གིས་ཀྱང Stephen མཆོག་འདི་ལོའི་ཟླ་བ་དགུ་པའི་ཚེས་སུམ་ཅུའི་ཉིན་ཧོང་ཀོང་ཡེ་ཤུའི་གནམ་བདག་ཆོས་ལུགས་ཀྱི་མཆོད་དཔོན་དུ་བསྐོ་བཞག་གནང་བ་ཞིག་ཡིན་པ་རེད་འདུག་རྒྱ་ནག་ཡེ་ཤུའི་གནམ་བདག་ཆོས་ལུགས་ཀྱི་མཆོད་དཔོན Joseph Li Shan གིས་ཧོང་ཀོང་དུ་རིང་མིན་འཚམས་གཟིགས་འདི་ཡང་མི་མང་གིས་རྒྱ་ནག་དམར་ཤོག་གིས་ཧོང་ཀོང་ནང་ཆོས་ལུགས་ལས་དོན་ལ་དམ་དྲག་དང་ཚོད་འཛིན་བྱེད་ཤུགས་ཆེ་རུ་གཏོང་བའི་ཐུགས་འཚབ་བྱེད་བཞིན་འདུག་ལ། ཡེ་ཤུ་གནམ་བདག་ཆོས་ལུགས་དད་ལྡན་པ་འགའ་ཞིག་གིས་ཀྱང་ཡེ་ཤུའི་གནམ་བདག་ཆོས་ལུགས་ཀྱི་ལྟེ་གནས Vatican གྱིས་རྒྱ་ནག་དམར་ཤོག་དང་གྲོས་མཐུན་མཚན་རྟགས་བརྒྱབ་པར་སྐྱོན་འཛུགས་བྱས་ཡོད་པ་རེད། རྒྱ་ནག་དམར་ཤོག་དང Vatican བར། ཕྱི་ལོ་ཉིས་སྟོང་བཅོ་བརྒྱད་ཟླ་བ་དགུ་པའི་ནང་གྲོས་མཐུན་མཚན་རྟགས་བརྒྱབ་ཡོད་པ་དང་དེ་ཡང་ད་བར་ཐེངས་གཉིས་བསྐྱར་དུ་མཚན་རྟགས་བརྒྱབ་སྟེ་གྲོས་མཐུན་མུ་མཐུད་ལག་བསྟར་བྱེད་རྒྱུ་ཡིན་འདུག། གཞན་ཡང་ཉེ་ལམ་རྒྱ་ནག་གིས་རྒྱལ་གཅེས་སློབ་གསོའི་ཁྲིམས་ལུགས་ཤིག་རྒྱལ་ཡོངས་མི་དམངས་འཐུས་མི་ཚོགས་ཆེན་གྱི་རྒྱུན་ལས་ཀྱིས་མུ་མཐུད་གཏན་འབེབས་བྱས་ཡོད་ཅིང་དེ་ནི་ཧོང་ཀོང་ཐེ་བའི་རྒྱ་ནག་རྒྱལ་ཡོངས་སུ་ཁྱབ་པ་དང། དེའི་ནང་ད་དུང་ཆོས་ཕྱོགས་མི་སྣ་དང་དད་པ་བྱེད་མཁན་ཚོར་ཆེད་དུ་དམིགས་པའི་ཆ་རྐྱེན་སོགས་ཀྱི་བརྗོད་ཚིག་གསལ་ཁ་བཀོད་ཡོད་པ་རེད་འདུག་དེ་བཞིན་ཧོང་ཀོང་གི་དབུ་ཁྲིད་ཇོན་ལི་ལགས་ཀྱིས་ལོ་འཁོར་སྲིད་བྱུས་ཀྱི་གཏམ་བཤད་སྤེལ་སྐབས་སུ

ཉི་ཧོང་སྐུ་ཚབ་དོན་གཅོད་མཆོག་གིས་ཀོ་རི་ཡའི་ཇོག་གེ་ཆོས་ཚོགས་ཀྱིས་བོད་དོན་ཐོག་རྒྱབ་སྐྱོར་གནང་བར་ཐུགས་རྗེ་ཆེ་ཞུས་གནང་ཡོད་པའི་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་འདི་གའི་གསར་འགོད་པ་ལྷུན་གྲུབ་ཚེ་རིང་ལགས་ཀྱིས་སྙན་སྒྲོན་ཞུ་གནང་གི་རེད། ཉི་ཧོང་སྐུ་ཚབ་དོན་གཅོད་མཆོག་གིས་ཀོ་རི་ཡའི་ཇོག་གེ་ཆོས་ཚོགས་ཀྱིས་བོད་དོན་ཐོག་གླེང་སློང་གནང་བར་ཐུགས་རྗེ་ཆེ་ཞུས་གནང་ཡོད་པ་རེད་འདུག། དེ་ཡང་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ནང་གནས་ཚུལ་བཀོད་པར་གཞིགས་ན། ཉི་ཧོང་དང་ཤར་ཨེ་ཤི་ཡའི་བོད་ཀྱི་སྐུ་ཚབ་དོན་གཅོད་ཨརྱ་ཚེ་དབང་རྒྱལ་པོ་ལགས་ལྷོ་ཀོ་རི་ཡའི་རྒྱལ་ས Seoul ནང་འཚམས་གཟིགས་ཕེབས་པའི་སྐབས། Jogye Order of Korean Buddhism Central Council འམ་ཀོ་རི་ཡའི་ཇོག་གེ་ཆོས་ཚོགས་ཀྱི་དབུ་བླ Ju Kyung མཆོག་གིས་གཙོས་ཚོགས་མི་རྣམས་དང་མཇལ་འཕྲད་གནང་ཡོད་འདུག་མཇལ་འཕྲད་སྐབས་སྐུ་ཚབ་དོན་གཅོད་མཆོག་གིས་ཁོང་རྣམས་ནས་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཐོག་ཐུགས་འཚབ་དང་འབྲེལ་གླེང་སློང་གནང་བ་དཔེར་ན། ལོ་འདིའི་ཕྱི་ཟླ་དྲུག་པའི་ནང་ལྷོ་ཀོ་རི་ཡའི་དམངས་གཙོ་ཚོགས་པའི་གྲོས་ཚོགས་འཐུས་མི་ཁག་ཅིག་བོད་ནང་བསྐྱོད་པའི་རྗེས་བོད་ནང་གི་འགྲོ་བ་མིའི་ཐོབ་ཐང་ལ་རྩིས་མེད་རྡོག་རོལ་གཏོང་གི་ཡོད་ལུགས་བཤད་བཞིན་པ་ནི་གནས་ཚུལ་རྙིང་པ་རེད་ཅེས་གསུངས་པ་དེར། གྲོས་ཚོགས་བོད་དོན་རྒྱབ་སྐྱོར་ཚོགས་པ་དང་དེ་བཞིན་གོང་ཞུས་ཆོས་ཚོགས་བཅས་ནས་ཐུགས་འཚབ་དང་བཅས་སྐྱོན་བརྗོད་གནང་བར་བརྟེན། མཐའ་མ་གནད་དོན་དེར་ཁོང་ཚོས་དགོངས་སེལ་ཞུ་དགོས་བྱུང་ཡོད་པ་བཅས་ཀྱི་ལངས་ཕྱོགས་དང་རྣམ་འགྱུར་དེར་སྐུ་ཚབ་དོན་གཅོད་མཆོག་ནས་ཐུགས་རྗེ་ཆེ་ཞུས་གནང་ཡོད་པ་རེད་འདུག་དེ་ཡང་སྐུ་ཚབ་དོན་གཅོད་མཆོག་གིས། བོད་ཀྱི་དཀའ་རྙོག་དེ་ནི་ད་ལྟའང་ཛ་དྲག་པོ་ཞིག་ཡིན་སྟབས་གྲོས་ཚོགས་འཐུས་མི་ཁག་ཅིག་གིས་སྐབས་དེར་གསུངས་པའི་གནད་དོན་ལ་སྐྱོན་བརྗོད་ཕོག་ཡོད་ཅེས་གསུངས་འདུག་དེ་བཞིན་སྐུ་ཚབ་དོན་གཅོད་མཆོག་གིས་རྩ་བའི་ད་ལྟའི་དུས་རབས་འདི་ནི་ཕྱི་དངོས་པོ་གལ་ཆེན་པོ་བརྩི་བའི་དུས་ཚིགས་ཤིག་རེད། ཡིན་ནའང་འཛམ་གླིང་ནང་ཞི་བདེ་དང་བརྟན་བརླིང་ཡོང་ཐབས་སུ་ནང་པའི་ཆོས་དང། ནང་ཆོས་ཀྱི་བསླབ་བྱའི་ལམ་ནས་སྤྱི་ཚོགས་ལ་ཕན་རླབས་ཆེན་པོ་བསྐྲུན་ཐུབ་ཀྱི་རེད་ཅེས་གསུངས་ཡོད་པ་རེད་འདུག་དེ་དང་ཕྱོགས་མཚུངས་དབུ་བླ་ཇུ་ཀེ་ཨོང་མཆོག་གིས་ད་ལྟའི་དུས་ཚོད་འདིར་བསམ་ཤེས་མེད་པའི་འགོ་ཁྲིད་ཚོའི་བྱེད་སྟངས་ལ་བརྟེན་དམག་འཁྲུག་གི་དུས་སྐབས་ཤིག་ཆགས་ཡོད་པའི་སྐོར་དང། ཀོ་རི་ཡ་མི་དམངས་མང་པོས་སྤྱི་ནོར་གོང་ས་ཏཱ་ལའི་བླ་མ་མཆོག་ལྷོ་ཀོ་རི་ཡའི་ནང་གདན་འདྲེན་ཞུ་ཐབས་ཀྱི་འདུན་པ་སྟོན་གྱི་ཡོད་རེད་ལ། ང་ཚོས་ཀྱང་དེ་ལྟར་བསམ་འདུན་དུས་རྟག་བྱེད་ཀྱི་ཡོད་ལ་ནམ་ཞིག ྋགོང་ས་ཏཱ་ལའི་བླ་མ་མཆོག་ཀོ་རི་ཡ་ནང་ཆིབས་བསྒྱུར་གནང་ཐུབ་པའི་རེ་སྨོན་ཞུ་གི་ཡོད། བོད་ནི་ང་ཚོ་ཀོ་རི་ཡ་དང་རྒྱང་ཐག་རིང་པོ་གང་ཡང་མ་རེད་ལ་ང་ཚོའི་བར་ཆོས་བརྒྱུད་ཀྱི་འབྲེལ་བ་ཡོད་མུས་རེད་ལ་འབྲེལ་ལམ་དེ་མུ་མཐུད་ནས་སྔར་ལྷག་བཟང་དུ་གཏོང་ཐབས་སུ་འབད་བརྩོན་བྱེད་ཀྱི་ཡིན་ཞེས་གསུངས་ཡོད་པ་རེད་འདུག་གནས་ཚུལ་འདི་དང་འབྲེལ་བའི་སྐོར་ཞིབ་ཕྲའི་གནས་ཚུལ་དེ་ནས་ཞལ་པར་ཐོག་ཉི་ཧོང་དང་ཤར་ཨེ་ཤི་ཡའི་སྐུ་ཚབ་དོན་གཅོད་ཨར་ཡ་ཚེ་དབང་རྒྱལ་པོ་ལགས་སུ་གནས་འདྲི་ཞུས་པས་ཁོང་གིས་འགྲེལ་བརྗོད་འདི་ལྟར་གནང་གི་འདུག། རེད་ཁ་སང་ད་ལྟའི་སྤྱི་ཟླ་བཅུ་གཅིག་གི་ཚེས་གཅིག་ལ་ང་མ་ལྷོ་ཀོ་རི་ཡ་ལ་ཕྱོགས་བསྐྱོད་འདུག་བྱས་བཅར་ཡིན་ཨན་ཚེས་གཅིག་བྱས་ཚེས་གཉིས་དེ་ལ་ང་ཚོ་འགོ་དང་པོ་མཛད་རིམ་གལ་ཆེ་ཅིག་ག་རེ་ཡོད་ཟེར་ན་སེའུལ་གྱི་ནང་ལོགས་ཡོད་པའི་གི་ད་ཅིག་ལྷོ་ཀོ་རི་ཡའི་ནང་ལོགས་ལ་ནང་པའི་གི་དགོན་པ་མང་པོ་ཡོད་ས་རེད་ཡིན་ནའི་མང་པོའི་དགོན་པ་ཆེ་ཁག་ཅིག་ད་འདིར Jogye Order ལབ་བྱས་དེའི་གི་ནང་པའི་ཆོས་ཚོགས་ཆེན་པོ་ཅིག་ཆགས་གི་ཡོད་ས་རེད་ད་འདི་ཁོ་རང་ཚོའི་གི་དེ་ང་ཚོའི་སྐུ་ཚབ་གནང་མཁན་ད་དགེ་བཤེས་ནམ་མཁའ་ལགས་མཉམ་པོ་དེ་བྱས་བྱས་ཁོ་ཚོའི་ལས་བྱེད་དེ་མཉམ་པོ་ཨན་དགོན་པ་དེ་འདུག་སེ་བཅར་ཡིན་ཨན་དགོན་པ་དེ་གི་བླ་ཆེན་དང་ཨན་ཁོ་རང་གི་གི་ལས་རོགས་རེད་ཨན་ཁོ་ཚོའི་གཞན་པ་ཚོགས་མི་དེ་འདྲ་ཁ་ཤས་འདུག་འདུག་ཨན་ཁོ་ཚོ་འདུག་སེ་བཅར་ཡིན་ད་བཅར་དགོས་རྒྱུ་མཚན་གཙོ་བོ་དེ་ག་རེ་ཟེར་ན་གཅིག་ནས Jogye Order འདི་ད་ང་ཚོ་གཅིག་གི། ནང་པའི་ཆོས་ཐོག་ནས་འབྲེལ་བ་བྱས་འདུག་ཕྱག་དྲུག་འདུག་ཨན་གལ་ཆེ་གཅིག་ལ་འདི་རེད་ད་ལོའི་སྤྱི་ཟླ་དྲུག་པའི་ནང་ལོགས་ལ་ཨན་རྒྱ་ནག་གིས་ལྷོ་ཀོ་རི་ཡ་གི་དེ་སྲིད་དོན་ཚོགས་པ་ཁོང་ཚོ་མི་དྲུག་བདུན་ཙམ་ཅིག་ཡ་བོད་ལ་གདན་འདྲེན་ཞུས་ཡོད་རེད་བོད་ལ་གདན་འདྲེན་ཞུས་རྗེས་ཨན་པི་ཨེ་ལ་བོད་ལ་གཟིགས་སྐོར་གནང་ཡས་དེ་འདྲས་དང་ཨན་བོད་ཀྱི་ཡུལ་སྐོར་སྤྲོ་འཆམ་སྐོར་ལ་གནས་སྟངས་མང་པོ་འགྲེལ་བཤད་རྒྱག་ཡས་དང་དེ་འདྲས་བྱས་ཡོད་རེད་རྒྱ་ནག་གི། དེའི་སྐབས་དེར་ལ་དེའི་གི་ལྷོ་ཀོ་རི་ཡ་གི་སྲིད་དོན་ཚོགས་པའི་གི་གྲོས་ཚོགས་འཐུས་མི་ཚོས་ལ་རྒྱ་ནག་གི་གསར་འགྱུར་ཐོག་ནས་བཅར་འདྲི་བྱེད་དུས་ཙམ་པ་བོད་ནང་ལ་འགྲོ་བ་མིའི་ཐོབ་ཐང་སྐོར་ལ་ཡིན་པར་ན་དཀའ་ངལ་དེ་འདྲ་མེད་པ་དེ་འདྲ་དང་ལྷག་པར་དུ་ལོ་བདུན་ཅུའི་སྔོན་ལས་འཆར་ཆགས་སྐྱོ་གི་དཀའ་ངལ་དེ་ཚོ་ད་ལྟ་ང་ཚོས་གླེང་བྱས་རྒྱལ་ཁབ་གཉིས་ཆར་ལ་ཕན་ཐོགས་ཡོང་གི་མ་རེད་ཟེར་བ་དང་དེ་འདྲ་བྱས་གང་བྱས་བོད་ནང་ལ་འགྲོ་བ་མིའི་ཐོབ་ཐང་རྡོག་རོལ་འགྲོ་གི་ཡོད་པ་དང་ཆོས་དད་རང་མོས་དེ་འདྲས་རྡོག་རོལ་འགྲོ་གི་ཡོད་པ་འདི། མེད་པ་ཅིག་ཁོ་ཚོས་ཀྱིས་ཅིག་གསལ་བསྒྲགས་བྱས་པར་རྒྱ་མི་གིས་བེད་སྤྱོད་བྱས་རུང། འོ་དེ་བྱེད་དུས་ཙམ་པ་ཨ་ནི་ལྷོ་ཀོ་རི་ཡ་ནང་ལོགས་ལ་ཡིན་པ་རེད་ན་མི་མང་པོ་ཅིག་གིས་དེ་དེ་འདྲས་ཅིག་ང་ཚོའི་གི་རྒྱལ་ཁབ་དབུ་ཁྲིད་ཀྱིས་དེ་འདྲས་བོད་ནང་ལོགས་དཀའ་ངལ་འདི་ག་དེ་ཡོད་པ་དེ་མ་མཁྱེན་ཅིག་བྱས་དེ་འདྲ་ལབ་པ་དེ་གང་མིན་ཚད་རེད་ཟེར་བྱས་ཁོ་ཚོས་གིས་སྤྱི་ཚོགས་དྲ་གནས་ཐོག་ལ་ཡིན་པ་རེད་ན་མང་པོ་ཅིག་ངོ་རྒོལ་བྱས་ཡོད་རེད་ཨང་དེའི་སྐབས་དེར་ལ་དེའི་ཡན་དང་ལྷོ་ཀོ་རི་ཡ་གི་དགོན་པའི་ཆེ་ཁག་གི Jogye Order ཁོ་རང་ཚོས་གིས་ཅིག་གི་ཡིག་ཐོག་རང་ཐོག་ནས་བསྒྲགས་གཏམ་ཅིག་སྤེལ་ཡོད་རེད་འདི་ནང་ལ་ག་རེ་ལབ་ཡོད་རེད་ཟེར་ན་འདི་ང་ཚོའི་གི་ལྷོ་ཀོ་རི་ཡའི་གི་ཨ་ནི་གྲོས་ཚོགས་འཐུས་མི་བས་རྒྱ་ནག་གི་བཀོད་བྱུས་འོག་ལ་བོད་ལ་ཕྱིན་ཨ་ནི་བོད་ནང་ལོགས་འགྲོ་བ་མིའི་ཐོབ་ཐང་ཅིག་གི་རྡོག་རོལ་འགྲོ་གི་མེད་པ་འདི་འདྲ་དང་ཧན་ལྷག་པར་དུ་མངལ་མོད་གི་གནས་ཚུལ་རྙིང་པ་འདི་ཚོ་ཨ་ནི་ད་ལྟ་ང་ཚོ་གླེང་བྱས་རྒྱལ་ཁབ་གཉིས་ལ་ཕན་ཐོགས་ཀྱི་མ་རེད་ཟེར་སོགས་འདི་འདྲ་འདི་རེད་ལབ་པ་འདི་གང་མིན་ཚད་རེད་དགོངས་དག་ཞུ་དགོས་ཀྱི་ཡོད། བྱས་རྗེས་ཨེ་ང་ཚོ་བོད་མི་ཚང་མ་མཉམ་པོ་ལ་གདུང་སེམས་མཉམ་སྐྱེད་ཡོད་བོད་ནང་གི་འགྲོ་བ་མིའི་ཐོབ་ཐང་དཀའ་ངལ་འདི་རྒྱལ་སྤྱིའི་དཀའ་ངལ་ཅིག་ཆགས་བསྡད་ཡོད་རེད་ཨེ་ང་ཚོའི་གི་ཅིག་གྲོས་ཚོགས་འཐུས་མིས་འདི་ལབ་པ་དེ་ཡག་པོ་མ་རེད་ཕྱིར་འཐེན་བྱེད་དགོས་རེད་དགོངས་དག་ལབ་དགོས་ཡོད་ལབ་བྱས་དེ་འདྲའི་བསྒྲགས་གཏམ་སྤེལ་བ་རེད་ཨེ་ཀོ་རི་ཡའི་སྤྱི་ཚོགས་ནང་ལོགས་ཡིན་པ་རེད་ན་དེ་ལ་ཅིག་དོ་སྣང་ཤུགས་ཆེན་པོ་ཞིག་སླེབས་བསྡད་ཡོད་རེད་ང་ཚོ་དེ་དོན་གཅོད་ལས་ཁུངས་ནས་ཨེ་ཁོ་རང་ཚོ་ལ་དེ་སྐབས་དེ་ལ་ཞལ་པར་ཕུལ། དེ་ནས་ཡིག་ཐོག་ཐོག་ནས་རང་ཐུགས་རྗེ་གནང་ཟེར་བྱས་དེ་ཞུས་ཡོད་རེད། ད་འདས་དེ་ལྟ་ཏོག་དབྱིབས་ནད་ཡམས་འདི་གཙང་མ་ཅིག་ཆགས་རྗེས་སུ་ལྷོ་ཀོ་རི་ཡ་དེར་བཅར་ཡས་ཀྱི་གོ་སྐབས་ཅིག་རག་སོང་དང་པོ་དེ་ལ་ཁོ་རང་ཚོའི་དགོན་པ་འདིར་བཅར་བྱས་ཨ་ནི་བླ་ཆེན་འདི་ཚོ་ཐུག་ཨ་ནི་རྣམ་པ་ཚོས་ད་གེ་སི་གི་གདུང་སེམས་མཉམ་སྐྱེད་གནང་བ་དེ་ལ་ཐུགས་རྗེ་ཆེ་གནང་ཞུས་ཡིན། ཁོ་རང་ཚོས་དགའ་པོ་ཞེ་དྲག་བྱས་སོང་ཁོ་རང་ཚོས་ཡིན་དང་ཡིན་དེ། ང་ཚོས་སྟོན་པ་གཅིག་ཆགས་ཡོད་རེད་དགེ་རྒན་དེ་གཅིག་བྱས་ན་སྟོན་པ་ཤཱཀྱ་ཐུབ་པ་རེད་ལྷག་པར་དུ་ཀམ་སྐྱབས་མགོན་རིན་པོ་ཆེར་བརྩི་བཀུར་ཆེན་པོ་ཞིག་ཆགས་ཡོད། ད་ལྟ་བར་དུ་སྐྱབས་མགོན་རིན་པོ་ཆེ་གཅིག་ང་ཚོ་ཚང་མས་ངང་སྒུག་ཞུ་ཞུ་བསྡད་ཡོད་རེད་ཁ་ཅིག་དུས་ཚོད་ཀྱི་དཀའ་ངལ་གྱི་ཐོག་ནས་རེད་ཆབ་སྲིད་དཀའ་ངལ་ཐོག་ནས་ཨ་འདི་ཅག་ཐུགས་སུ་ཐུབ་ཡོད་མ་རེད་ཡིན་ན་ང་ཚོའི་སེམས་ནང་ལོགས་ཡིན་པ་རེད་ན་ད་དུང་ཡིན་པ་སྐྱབས་མགོན་རིན་པོ་ཆེ་དད་པ་ཡོད་ཨ་ནི་ནམ་ཞིག་སྐྱབས་མགོན་རིན་པོ་ཆེ་ཀོ་རི་ཡ་ལ་ཕེབས་ཐུབ་ཡས་ཀྱི་ཁོ་རང་ཚོས་འབད་བརྩོན་ཞུ་གི་ཡིན་དེ་ལ་གཅིག་སྨོན་ལམ་ཡང་བརྒྱབ་ཀྱི་ཡིན་ཞེས་འདི་གསུངས་སོང། དེ་མ་ཟད་པ་ད་ལྷོ་ཀོ་རི་ཡའི་གདུང་སྲས་ལས་བྱེད་ང་སྐུ་ཚབ་དོན་གཅོད་ཡིན་པའི་ཆ་ནས་ཁོ་རང་ཚོ་ལ་ཐུགས་རྗེ་ཆེ་ཞུས་པ་དང་ཆབས་གཅིག་ཏུ་ཨ་ནི་བོད་པ་དང་ཀོ་རི་ཡའི་གི་བར་ལ་ནང་པའི་ཆོས་ཀྱི་འབྲེལ་བ་དེ་ཤུགས་ཆེ་རུ་དམ་ཟབ་ཡོང་བ་དང་དེ་འབྲེལ་སྐོར་ལ་གཞི་ཡག་པོ་ཅིག་ཆགས་སོང་གསུང་གི་འདུག་ལྷག་པར་དུ་ང་ཚོའི་དགེ་བཤེས་ནམ་མཁའ་ལགས་ཡིན་པ་རེད་ན་དེ་བསླབ་གསུམ་བཤད་སྒྲུབ་གླིང་གི་འགན་འཛིན་བྱས་རྗེས་ཨ་ནི་དེ་ལྷོ་ཀོ་རི་ཡའི་ནང་ལོགས་ལ་གཞན་པ་བོད་པའི་གི་དགོན་པ་དེ་འདྲའི་ཁ་ཤས་ཞིག་འདུག་གསུང་དེའི་སྐོར་ལ་ཡང་ངས་ཁོ་རང་ཚོར་སྙན་སེང་ཞུས་རྗེས། རྣམ་པ་ཚོས་གིས་མུ་མཐུད་བྱེད་དགོས། ང་རང་ཚོ་བོད་པའི་གི་གྲྭ་པ་དང་དགེ་བཤེས་ཚོ་མཉམ་པོ་འབྲེལ་བ་ཞིག་གནང་ཐུབ་ན་ཡག་པོ་འདུག་ཨི་འདི་ཅི་སྐད་སངས་རྒྱས་བསྟན་པ་འདི་དར་རྒྱས་ཡོང་ཡག་དང་ཨི་ནི་འདི་ཅི་རྒྱལ་སྤྱིའི་གི་ཞི་བདེ་གི་ཆེད་དུ་ལིན་པར་བྲིས་ན་ནང་པའི་སངས་རྒྱས་གི་ཆོས་གི་ཐོག་ནས་མང་པོ་ཅིག་གིས་ཕན་ཐོགས་རླབས་ཆེན་པོ་ཡོང་ཡག་གི་འདི་ཡོད་རེད་ཟེར་ཞེས་འདུག་སུ་ཞུ་ཡིན་ཁོ་རང་ཚོའི་དག་རང་རེད་འདི་ལ་ཁོང་ཚོའི་འདུག་ཚོ་ཕེ་ཞིང་ཞུ་གི་ཡིན་ཞེས་ཅེས་བཀའ་མོལ་ཡག་པོ་ཞེ་དྲག་བྱུང་སོང་ལང། ད་ལྟ་དེ་རིང་གི་གསར་འགྱུར་དང་འབྲེལ་བའི་འཆད་ཁྲིད་ཀྱི་ལེ་ཚན་འདི་སྙན་སྒྲོན་ཞུས་ཟིན་པ་ཡིན།

ཉེ་ལམ་རྒྱ་ནག་འགན་སྲུང་བློན་ཆེན་ལི་ཤང་ཧྥུའུ་དང་ཕྱི་དྲིལ་བློན་ཆེན་ཆིན་ཀང་གཉིས་ཀྱི་གོ་གནས་ཡོངས་རྫོགས་མེད་པ་བཟོས་པ་སོགས་རྒྱ་ནག་ནང་ཁུལ་ཆབ་སྲིད་ཀྱི་རྙོག་དྲ་དེས་ག་རེ་མཚོན་གྱི་ཡོད་མེད་སྐོར་རྒྱ་ནག་ཉམས་ཞིབ་པ་དང་བྱང་ཨ་རིའི་སྐུ་ཚབ་དོན་གཅོད་ཁང་གི་བོད་རིགས་འབྲེལ་མཐུད་པ་ཀུན་དགའ་བཀྲ་ཤིས་ལགས་དང་ལྷན་དུ་རྩོམ་སྒྲིག་པ་རྡོ་རྗེ་དགྲ་འདུལ་ལགས་ཀྱིས་གླེང་མོལ་ཞུས་པ་གསན་རོགས་གནང། བཀྲ་ཤིས་བདེ་ལེགས་ང་རྡོ་རྗེ་དགྲ་འདུལ། ཉེ་ལམ་རྒྱ་ནག་གཞུང་འབྲེལ་གསར་ལམ་ཐོག་གནས་ཚུལ་སྤེལ་བའི་ནང། ག་ཡོད་གསལ་བོ་མེད་པར་ཟླ་བ་གཉིས་ལྷག་ཙམ་འགོར་བའི་གི་རྒྱ་ནག་གི་རྒྱལ་སྲུང་བློན་ཆེན། Li Shangfu། ཡི་གོ་གནས་གནས་དབྱུང་བཏང་ཡོད་པ་མ་ཟད་དེ་དང་ཕྱོགས་མཚུངས་དེ་སྔོན་རྒྱ་ནག་གི་ཕྱི་འབྲེལ་བློན་ཆེན་གོ་གནས་ནས་གནས་དབྱུང་བཏང་ཟིན་པའི་གི་ཆིན་ཀང་གི་རྒྱལ་སྲིད་ཨུ་ཡོན་གྱི་གོ་གནས་དེའང་མེད་པར་བཏང་ཡོད་པ་རེད། ཕྱི་ཚེས་ཉི་ཤུ་རྩ་བཞི་རེས་གཟའ་མིག་དམར་ཉིན་རྒྱ་ནག་དབུས་བརྙན་འཕྲིན་ཁང་གི་གསར་འགྱུར་ནང་དུ་ད་དུང་བརྗོད་ན། རྒྱ་ནག་རྒྱལ་ཡོངས་མི་མང་འཐུས་མི་ཚོགས་ཆེན་གྱི་རྒྱུན་ལས་ཚོགས་ཐེངས་དྲུག་པའི་གི་ཐོག་ལ་གོང་བརྗོད། རྒྱ་ནག་གི་དཔོན་རིགས་དེ་གཉིས་ཀྱི་གོ་གནས་ནས་གནས་དབྱུང་གཏོང་བ་ལ་གཏན་འབེབས་པའི་གི་རྗེས་སུ། རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིང་གིས་མིང་རྟགས་བཀོད་ནས་གསལ་བསྒྲགས་བྱས་ཡོད་པ་ཡིན་ཚུལ་བཀོད་འདུག། གོང་ཞུས་ཀྱི་གནད་དོན་དེ་དང་འབྲེལ་རྒྱ་ནག་གི་ད་ལྟའི་ནང་ཁུལ་ཆབ་སྲིད་ཀྱི་རྙོག་དྲ་དེས་ག་རེ་སྟོན་གྱི་ཡོད་མེད་ཀྱི་སྐོར་ལ། རྒྱ་ནག་གི་ཉམས་ཞིབ་པ་དང་བྱང་ཨ་རིའི་སྐུ་ཚབ་དོན་གཅོད་ཁང་གི་བོད་རིགས་འབྲེལ་མཐུད་པ་གྲོང་གསར་ཀུན་དགའ་བཀྲ་ཤིས་ལགས་དང་གླེང་མོལ་བྱེད་ཀྱི་ཡིན། ཀུན་དགའ་བཀྲ་ཤིས་ལགས་འདིར་ང་ཚོའི་ལས་རིམ་ནང་ཕེབས་པར་བཀའ་དྲིན་ཆེ། ཧོ་བཀྲ་ཤིས་བདེ་ལེགས་རྡོ་རྗེ་དགྲ་འདུལ་ལགས། ཀུན་དགའ་བཀྲ་ཤིས་ལགས་ད་ཁྱེད་ཀྱིས་དེའི་སྐོར་ལ་དབྱེ་ཞིབ་མང་པོ་ཞེ་གཅིག་བྱས་ཚར་སོང་ད་ལྟ། གལ་ཆེ་ཤོས་གཅིག་དེ། ཁོ་རང་གིས་ད་ལྟ་ཅིག་ད་རྒྱལ་དོན་བློན་ཆེན་གྱི་ཡིན་པའི་གི་གོ་གནས་ཡོད་པའི་གི་མི་སྣ་དེ་གཉིས་ཀྱི་ད་ཕལ་ཆེར་གོ་གནས་ཡོད་པ་གནད་འགག་ཆེ་བ་ཚང་མ་ཅིག་ནས་ཕྱིར་འབུད་གཏོང་ཚར་བ་དེ་མ་ཟད་ད་ད་ལྟ་དམར་ཤོག་ཚོགས་པ་ནས་ཕུད་རྒྱུ་མ་གཏོགས་གཞན་ཚང་མ་ཧ་ལམ་ནི་ད་ཁོ་རང་གཉིས་གི་གོ་གནས་ཚང་མ་མེད་པ་བཟོ་ཚར་འདུག་ད་དྲི་བ་ཆེ་ཤོས་འདྲ་བོ་ཅིག་ག་རེ་གླེང་གི་འདུག་ཟེར་ལབ་ན། ཞི་ཅིན་ཕིང་ཁོ་རང་རང་གིས་རྒྱབ་སྐྱོར་བྱས་པ་དང་ཁོ་རང་རང་གིས་རྩེ་བཏོགས་བྱས་པའི་མི་སྣ་དེ་གཉིས་ལ། ད་ཁོ་རང་རང་གིས་ཡང་རྗེས་ནས་ཕྱིར་འབུད་བྱས་པ་དེ་གིས་ག་རེ་འདྲ་བོ་ཅིག་སྟོན་གྱི་ཡོད་རེད་ད་ཁོ་རང་གིས། ཅིག་ཁོ་རང་གཉིས་ལ་རྒྱབ་སྐྱོར་བྱེད་མ་ཐུབ་བ་དང་ཁོ་གཉིས་མུ་མཐུད་དེ་འདྲའི་གནས་ཐབས་མེད་པ་དེ་གནད་འགག་ག་རེ་འདྲ་བོ་ཅིག་ལ་ཆགས་རེད་ཟེར་ཡག་གི། དྲི་བ་དེ་འདྲ་ཅིག་ཡོང་གི་འདུག་དེའི་སྐོར་ལ་ཀུན་དགའ་བཀྲ་ཤིས་ལགས་ག་འདྲའི་དགོངས་ཚུལ་ཡོད་ན། ལོས་ལགས་ད་འདི་མི་མང་པོས་ད་ག་རང་རེད་ག་རེད་ཟེར་ན་མི་གནད་འགག་ཆེན་པོ་གཉིས་འདི་ད་དཔེར་ན་རྒྱལ་སྲུང་བློན་ཆེན་དང་ཕྱི་སྲིད་བློན་ཆེན་ཚེ་ཐུང་ཤོས་རེད་ཅེས་ཟེར་གྱི་ཡོད་རེད་ག་རེད་ཟེར་ན་དུས་ཚོད་རིང་པོ་འགྲོ་གི་ཡོད་མ་རེད་ཨ་ནི་དེ་ཡང་གཅིག་དམར་ཤོག་ཚོགས་པའི་ཚོགས་ཆེན་ཐེངས་ཉི་ཤུ་ཚར་བའི་རྗེས་ལ་ཞི་ཅིན་ཕིང་གིས་ད་ག་འདྲ་ལས་རྒྱུན་གསུམ་པའི་ནང་དུ་བདམས་དང་སྒྲུག་སྒྲུག་བྱས་རྗེས་སོ་སོས་བདམས་བཞག་པའི་མི་གཉིས་ད་སོ་སོ་རང་གིས་མར་ཕབ་དགོས་ཡག་གི་གནད་འགག་འདི་ག་རེ་རེད་ཟེར་ད་དྲི་བ་ཆེ་ཤོས་འདི་རེད། ད་ང་རེད་འདུག་བྱས་རྗེས་ཕར་བལྟས་དེབ་ཡིན་མོད་ད་ལྟ་གནས་ཚུལ་འདིའི་ཐོག་ནས་རྒྱ་ནག་དམར་ཤོག་ཚོགས་པའི་དཀྱིལ་འཁོར་ནང་ལོག་ལ་ཧ་ཅང་གི་རྙོག་དྲ་ཆེན་པོ་ཡོད་པ་གཅིག་དང་ཨ་ནི་ཞི་ཅིན་ཕིང་ཁོ་རང་འཁྲིས་ལ་ཡ

རྒྱལ་དོན་བློན་ཆེན་ཟེར། ཨིན་ཇི་ནང་ལ་ཡིན་ན State Councilor ཟེར་བ། ད་རྒྱལ་དོན་བློན་ཆེན་འདི་ག་དུས་ཡིན་ནའི་ལས་རྒྱ་ནག་ནང་ལ་ཡང་མི་ལྔ་ཡོད་རེད། ཞི་ཅིན་ཕིང་གིས་ཡ་ད་དེ་ཁ་སེང་ཟླ་བ་གསུམ་པའི་ནང་ལ་རྒྱལ་དོན་བློན་ཆེན་མི་ལྔ་བསྐོ་བཞག་བྱས་རེད། ལྔ་ནང་ནས་གཅིག་ལི་ཧྲང་ཧྥུའུ་རེད་གཅིག་ཆིན་ཀང་རེད། ད་ཆིན་ཀང་གི་ཕྱི་སྲིད་བློན་ཆེན་དེ་གོ་གནས་མེད་པ་བཟོས་ནས་ཝང་དབྱི་ལ་སྤྲད་པའི་རྗེས་ལ་ཡང་ཆིན་ཀང་གི་རྒྱལ་དོན་བློན་ཆེན་དེ་མུ་མཐུད་བཞག་ཡོད་རེད།

ཆིན་ཀང་གི་རྒྱལ་དོན་བློན་ཆེན་དེ་ཡང་མེད་པ་བཟོས་ཡིན་ཞེས་དངོས་སུ་ཁྱབ་བསྒྲགས་བྱས་ཡོད། སྐབས་དེའི་ཁྱབ་བསྒྲགས་བྱས་ཡོང་དུས་ཞི་ཅིན་ཕིང་གི་བཞག་ཡག་གི་འདོད་པ་ཡོད་པ་ཡིན་མིན་ལས་ཁ་སེང་ཐོག་མའི་དུས་ལ་ཡང་ཨ་ལས་ཆིན་ཀང་གི་རྒྱལ་དོན་བློན་ཆེན་དེ་མེད་པ་བཟོས་བཞག་དེ་འདྲ་ཡིན་དུས་ཕལ་ཆེར་གཅིག་བྱས་ན་མ་འོངས་པ་ལ་ཡང་ཡར་ལངས་ཡག་གི་རེ་བ་རོགས་ཡོད་ཀྱི་རེད་ཅེས་དེ་འདྲ་སྐད་ཆ་བྱུང་ཡོད་རེད། ཡོད་རེད་ད་ད་རེས་གནས་ཚུལ་འདིའི་ཐོག་ནས་གསལ་པོ་གཅིག་ག་རེ་བསྟན་པ་རེད་ཟེར་ན། ང་ཚོ་དོན་དག་གཉིས་ཤིག་གལ་ཆེན་པོ་ཞིག་མཐོང་གི་ཡོད་དེ་ནང་ནས་དོན་དག་དང་པོ་དེ་ག་རེད་ཟེར་ན་ཁ་སེང་ཁོ་གཉིས་གཉིས་གར་སོང་ཆ་མེད་གྱུར་པའི་སྐབས་ལ་རྡོ་ཤ་འདི་ལ་པེ་ཅིན་གྱི་ཕྱི་སྲིད་བློན་ཆེན་གྱི་དེ་ཕྱི་སྲིད་ལས་ཁུངས་ཀྱི་རྒྱུན་ལྡན་གྱི་གསར་འགོད་ལྷན་ཚོགས་ཐོག་ནས་དྲི་བ་ག་ཚོད་བཀོད་ཡིན་ནའི་ང་དེའི་སྐོར་ལ་གནས་ཚུལ་མེད་ཟེར་ལབ་གི་ཡོད་རེད་པ། བྱས་ཙང་དེ་ལབ་དུས་མི་ཚང་མ་ཡ་མཚན་པོ་ཞུ་བ་བྱས་ཨ་ནི་ཚོད་དཔག་བྱེད་ཡ་དེ་ཤུགས་ཆེར་ཆེར་འགྲོ་གི་ཡོད་རེད་པ། ད་ད་རེས་མི་ཚོས་མི་ཚོས་ཁ་སེང་ཚོད་དཔག་དེ་ག་རེ་བྱེད་ཀྱི་ཡོད་རེད་ཟེར་ན་ཁོ་གཉིས་ལ་ཡ་ཞིབ་འཇུག་བྱེད་གི་ཡོད་ས་རེད་ལབ་ད་ཞིབ་འཇུག་བྱེད་གི་ཡོད་པ་དེ

མེད་པ་བཟོ་དགོས་པ་ཕྱག་རེད། བྱས་ཙང་དེ་འདྲའི་སྡོམ་རྒྱབ་ཀྱི་ཞུས་ཡིན་ན་དེ་འདྲའི་སོ་སོ་རང་གིས་བསྐོས་པའི་མི་དེ་སོ་སོས་མར་ཕབ་དགོས་ཡག་གི་གནས་སྟངས་འདི་ཞི་ཅིན་ཕིང་ལ་ཡང་ཨ་ནི་རྒྱ་ནག་དཀྱིལ་འཁོར་ནང་ལོག་ནས་ཨ་ནི་དབང་ཆའི་ཐོག་ལ་ཡིན་ནའི་རེད་ད་འགྲོ་འདུག་སྟེར་དབང་ཆ་ཆ་ཚང་ཟིན་པའི་ཡང་རེད་དེ་འདྲའི་ད་ཞི་ཅིན་ཕིང་ལ་ཡང་ད་ལྟ་ཕྱི་སྲིད་རྒྱལ་སྲུང་ནང་སྲིད་ཚང་མའི་ཐོག་ནས་དཀའ་ངལ་ཆེན་པོ་ཡོད་པ་གཅིག་དེ་གནས་ཚུལ་དེའི་ཐོག་ནས་གསལ་པོ་རག་རྒྱུ་གཅིག་ཡོད་རེད་བསམ་གྱི་འདུག།
ལགས་སོ། ད་ལྟ་ཁྱེད་གསུངས་པ་ནང་བཞིན་ཅིག་རེད་ཨ་མི་རི་ཀ་གི་གསར་འགྱུར་བརྒྱུད་ལམ་ཆེ་ཁག་དེ་ཚོ་ནང་ནས་ཡ། ད་ལྟ་བདེ་སྲུང་བློན་ཆེན་ཁོ་རང་ཅིག་ཁྲིད་ཕྱིན་མིན་འགྲོ་རེད་ད་ལྟ་ཅིག་ཁོ་ལ་ཞིབ་འཇུག་བྱས་ཡས་ཀྱི་ཆེད་དུ་འདི་ཁྲིད་ཕྱིན་མིན་འགྲོ་རེད་ཟེར་ཨ་མི་རི་ཀ་གི་གསར་འགྱུར་དེ་ཚོ་ནང་ལོག་ལ་དེ་ཐོན་སྡོད་ཀྱི་འདུག་ད་ལྟ་ད་མང་པོ་ཅིག་གིས་ད་ཉེས་པ་ག་རེ་བསགས་རེད་ཟེར་ཡས་ཀྱི་དེ་ཡང་དྲི་བ་གཉིས་པ་ཅིག་ཆགས་འོང་གི་འདུག་ད་དང་པོ་བདེ་སྲུང་བློན་ཆེན་དང་འབྲེལ་ཡོད་ཐོག་ལ་ཞུས་པ་ཡིན་ན།

དམག་འཁྲུག་ཞེས་ཡ་གི་དེ་ཐོག་ལ་ད་ཅི་ཁོ་རང་འདོད་པ་ཞེ་དྲག་མེད་ཟེར་ན་རེད་ཞི་ཅིན་ཕིང་གི་དེ་ཡང་ཅི་འདོད་པ་ཤུགས་ཆེན་པོ་ཡོད་པ་དེ་ནི་ནི་འགའ་བདག་གི་ཆབ་སྲིད་གི་ཅི་ཡང་ཅི་རྐྱེན་གྱི་ཡོང་གི་མེད་འགྲོ་ཟེར་ཡ་གི་ཆེད་ཀྱི་དེ་འདྲ་ཅིག་གསུང་གི་འདུག་དེ་ཅི་ཞི་ཅིན་ཕིང་གི་ཡིན་གཅིག་མིན་གཅིག་རྒྱག་དགོས་ཡ་ཅིག་དང་ཡང་དམག་དཔོན་འདི་ཚོ་གི་ནང་ཁུལ་ལ་ཁོང་གཅིག་པུ་མ་རེད་དམག་དཔོན་གཞན་པ་འགའ་ཤས་ཅིག་ཡོག་པོས་གསུང་བ་ལ་དེ་འདྲ་བྱས་ཡོང་དུས་དམག་དཔོན་འདི་ཚོ་གི་དེ་ལ་ཡང་ཅི་རྒྱག་ཤ་རྒྱག་ཐང་པ་མེད་དུས་མེད་དེ་བོད་ཀྱི་གནས་སྟངས་ག་འདྲ་འདྲ་བ་ཅིག་ཡིན་ན།

དེའི་མ་ཤེས་གོང་དུ་རྒྱ་ནག་གཞུང་གི་རང་གི་བསམ་བློ་ག་རེ་ཡིན་པ་ང་ཚོ་ཧ་གོ་གི་ཡོད་པ། ཏི་ཧ་མོ་ད་དེ་འདྲའི་གི་གནད་ཡོད་གི་མི་ཅིག་སོ་སོ་རང་གི་བསྐོ་བཞག་བྱས་པ་ཅིག་ཟླ་བ་དྲུག་ལས་མ་འགྲོ་གོང་དུ་ཕུད་ཡ་ད་ག་རེ་རེད་ཟེར་དུས་རིགས་ཁ་ཤས་བྱུས་འགོ་རེད་ཁ་ཅིག་ག་རེ་རེད་ཟེར་ན་ད་ལྟ་ཧོ་ཅན་ཅུན་ཟེར་དུས་མེ་ཤུགས་འཕུར་མདེལ་གི་དམག་དཔུང་བྱས་པ། མེ་ཤུགས་འཕུར་མདེལ་གི་དམག་དཔུང་འདིས་ད་ཧ་ཅང་གི་གནད་འགག་ཆེན་པོ་བྱས་པ་རེད་གནས་མ་ཡིན་པ་ཡིན་ན

དེ་དང་དེ་འདྲ་ཡིན་དུས་ད་ལྟ་ལི་ཧྲང་ཧྥུ་དེ་ཧོ་ཅན་ཅུན་ཟེར་གྱི་ད་ལྟ་དེ་མེ་ཤུགས་འཕུར་མདེལ་གྱི་དམག་སྡེའི་ནང་ལོགས་ལ་ཡ་ཨ་ནི་དཀའ་ངལ་སྣ་ཚོགས་འཕྲད་རྗེས་ལྐོག་ཟ་རུལ་སུངས་རྐྱེན་པས་རེད་ཅེས་ལབ་ཀྱི་ཡོད་རེད་གཅིག་དེའི་རྒྱུ་མཚན་དེ་ག་རེ་ཆགས་ཞེས་སྐོར་ལ་སོམས་ད་ལོ་སྤྱི་ཟླ་བདུན་པའི་ནང་ལོགས་ལ་ཡ་རྒྱ་ནག་གཞུང་འབྲེལ་གྱི་ཁྱབ་བསྒྲགས་ཞེས་ཡ་ལི་ཡ་ཏཱ

དེ་ཡིག་གཉིས་ཀྱི་ནང་ནས་ཐག་ཉེ་རུ་ག་གི་རེད་ཟེར་ན་ད་ཁག་གཅིག་གི་བྱེད་སྟངས་དང་དུ་ཞུ་ཡ་འདི་རེད། ག་རེ་ཟེར་ན་ཞི་ཅིན་ཕིང་གིས་ཐའེ་ཝན་གྱི་གནད་དོན་ཐག་གཅོད་བྱེད་ཡ་འདི་ད་ཁོ་རང་གི་མི་ཚེའི་ནང་གི་ལོ་རྒྱུས་ཀྱི་ཐོག་ལ་ཡ་བཞག་ཐུབ་ཡ་ལས་འགན་གལ་ཆེ་ཤོས་བརྩི་གི་ཡོད་རེད། བྱས་ཙང་དེ་ཡིན་དུས་ཐའེ་ཝན་གྱི་གནད་དོན་འདི་ལ་ཡ་ཨ་ནི་ཞི་ཅིན་ཕིང་གིས་མ་འོངས་པ་ལ་ཡ་ཨ་ནི་ད་དྲག་པོའི་ལམ་ནས་ཐག་གཅོད་བྱེད་ཡ་ད་ང་ཚོ་སྐད་ཆ་ཕལ་པ་བཤད་གི་ཡིན་ན་དམག་རྒྱག་གི་རེད་ཟེར་ལབ་དགོས་དེ་འདྲའི་གི་གནས་ཚུལ་འཆར་གཞི་འདི་ཡོད་པ་འདི་ལ་ཨ་ནི་རྒྱ་ནག་གི་ནང་ལོགས་དང་ལྷག་པར་དུ་ཨ་འདིའི་ནང་ལ་ཡང་ལི་ཧྲང་ཧྥུ་འདི་རྒྱལ་སྲུང་བློན་ཆེན་ཡིན་པའི་ཆ་ནས་འདི་ལ་ཡང་ཨ་ནི་སེམས་ནང་ལོགས་ནས་འདོད་པ་མེད་པ་དེ་ཤུགས་ཆེན་པོ་ཡོད་རེད། འདི་འདྲའི་རྒྱུ་མཚན་ལ་བརྟེན་ནས་ཨ་ནི་ཞི་ཅིན་ཕིང་གི་གནད་དོན་འདི་གལ་ཆེན་པོ་ཞིག་བརྩི་གི་ཡོད་ཙང་ད་འགག་རྩའི་དུས་ཚོད་ལ་ཐུག་པའི་སྐབས་ལ་ཨ་ནི་ངའི་ཐོག་ལ་ཡང་རྒྱུག་ཅིག་མཆོང་ཅིག་བྱེད་མཁན་ཞིག་རེད་མི་འདུག་ཟེར་བཞིན་འདི་གཅིག་རེད་ལབ་ལབ་ཅིག། ཁ་ཅིག་འདི་ཆབ་སྲིད་གནས་ཚུལ་རེད་ཟེར་ཏེ་ག་རེ་རེད་ཟེར་ན་བར་ལམ་ད་ལྟ་ཨ་རིའི་དེ་བ་གི་ལས་ཁུངས་གཅིག་ནས་ཨ་ནི་རྒྱ་ནག་གི་མེ་ཤུགས་འཕུར་མདེལ་གི་སྐོར་ལ་ཡང་སྙན་ཐོ་ཤོག་གུ་ཉིས་བརྒྱ་ལྔ་བཅུ་བྱས་པ་ཅིག་བཏོན་ཡོད། འོ་དེའི་ནང་ལོགས་ལ་ཡང་རྒྱ་ནག་གི་མེ་ཤུགས་འཕུར་མདེལ་གྲངས་ཀ་ག་ཚད་ཡོད་རེད། ག་འདྲས་བསྒྲིགས་ཡོད་རེད། ཁ་དེ་གའི་ག་པར་ལོགས་ཡོད་རེད། དེའི་ནང་གི་དམག་ཁང་རེ་རེ་ལ་ཨང་གྲངས་ཡོད་རེད་ཨང་གྲངས་དེ་ཚོ་ག་འདྲས་རེད། ཐ་ན་དམག་ཁང་ནང་ལ་ཁྱི་དེ་ཚོ་ག་ཚད་ཡོད་རེད་གནས་ཚུལ་ཞིབ་ཕྲ་ཞེ་པོ་ཅིག་ཡོད་རེད།

ད་ངེད་ཅག་ངེས་ཏེ་རྒྱ་ནག་ནས་ཡོང་ནས་མི་ཅི་ཐུབ། ཁོ་རང་གི་ཟེར་དུས། ཨ་ནི་ཧྥུ་ཞའོ་ཐན་དང་འབྲེལ་བ་ཡོད་དུས་རྒྱ་ནག་གཞུང་གིས་སྔོན་མ་ནས་ཤེས་ཀྱི་ཡོད་རེད། ལྷག་པར་དུ་ཝང་དབྱི་ནི་འདི་གསལ་པོ་ཤེས་ཀྱི་ཡོད་རེད། ཨ་ནི་འདི་ཤེས་ཀྱི་ཡོད་ན་ག་རེ་བྱས་ནས་རེད་ཟེར་ལབ་དུས་བསམ་པ་ལ་ཡ་ད་ཧྥུ་ཞའོ་ཐན་གྱིས་ཁོ་རང་གི Twitter ནང་ལོགས་ལ་ཡ་ད་ང་ལ་ཡ་སྤུ་གུ་ཞིག་སྐྱེས་སོང། ཨ་ནི་ཕྲུ་གུ་འདི་ད་ལོ་ལོ་གཅིག་འཁོར་སོང་ཨ་ནི་སྐྱེས་སྐར་བཏང་གི་ཡོད་རེད་ལ་ཨ་ནི་པ་ཕ་འདི་གཞུང་དོན་པ་ཕ་འདི་ཨ་ནི་བའི་གནད་དོན་གལ་ཆེན་པོ་ཐོག་ལ་ཡང་ཕྱོགས་བསྐྱོད་བྱེད་བཞིན་པ་རེད་ཟེར་ཡ་འདི་འདྲ་མང་པོ་བྲིས་ཡོད་རེད་ད་འདི་འདྲ་བྲིས་ཡོང་རྒྱུའི་གནས་ཚུལ་འདིའི་རྐྱེན་བྱས་ནས་ཨ་ནི་ཕྱི་སྲིད་ལས་ཁུངས་ཀྱི་དཀྱིལ་འཁོར་ནང་ལོགས་ནས་ཨ་ཕར་བལྟས་བསྡད་པ་ཡིན་ན་ཆིན་ཀང་ལ

གུང་ཁྲན་ཏང་གི་ཕྱི་ཡུལ་ཞལ་དུ་མི་ཞིག་ཧ་ལམ་ལྷག་མེད་དུ་སོང་ཟེར་བ་དང། དེ་ཚོ་འདི་བལྟས་ཡིན་དུས་ད་གནད་དོན་འདིའི་ཐོག་ནས་ད་ལྟ་དུ་ཨུ་སྟེ་འདི་དུས་མ་རེད་ཅེས་པ་འདི་བྱས་པ་ཡིན་ན་ད་ལྟ་ཧྥུ་ཞའོ་ཐེན་ཟེར་ཡ་ཨ་ཅག་སྐྱེ་དམན་འདི་ཞེ་པོ་ཅིག་གི་རྙོག་དྲ་ཆེན་པོ་རེད་ཤག་སྔོན་མ་ཨིང་ལེན་དུ་སློབ་སྦྱོང་བྱེད་དུས་ཡིན་ནའི་རེད་ཨ་ནི་ཁོ་རང་ཧོང་ཀོང་གི་དེ་གའི་ཡ་ག་རེ་རེད་ཟེར་ན་ཧྥི་ནིག་སི་ཏི་བྷི་ནང་ལོགས་ཀྱི་ཨ་ནི། འཛམ་གླིང་གི་གལ་ཆེའི་མི་སྣ་ལ་ཡང་བཅར་འདྲི་བྱེད་མཁན་གྱི་ལེ་ཚན་བྱས་པ་རེད། དེའི་གཙོ་སྐྱོང་བྱེད་མཁན་ལ་བཞག་པ་རེད། དེའི་སྐབས་ལ་ཡང་གཙོ་སྐྱོང་བྱེད་མཁན་ལ་བཞག་པའི་སྐབས་དེ་ཨ་ནི་ཞག་ཉེར་གིན Phoenix TV ཁྱོན་ཡོངས་ཀྱི་འགན་འཛིན་དེ་ཡིས་ཨ་ནི་ཅང་ཙེ་མིན་གྱི་མི་བྱ་དེ་ཡོད་རེད། དེ་ཡིས་བཞག་ཡོང། དེ་བཞག་པའི་རྗེས་ལ་ཡང་མོ་རང་ལམ་འགྲོ་རྒྱུག་ཟེར་ནས་མི་འདུག་ལམ་སང་ད་ག་དེ་གའི་ཨ་ནི London དེ་གའི England ལ་ཡོད་པའི་དེའི Phoenix TV ཁང་གི་ཡན་ལག་འགན་འཛིན་ལ་བསྐོ་བཞག་བྱས་པ་རེད། ལོ་སྟབས་ཕྱི་ལོགས་ལ་ཡོད་ད་ནི་དངོས་ར་མ་འཕྲོད་པའི་གནས་ཚུལ་ཅིག་ག་རེ་ཡོད་རེད་ཟེར་ན་ཨ་ནི་ཧྥུ་ཞའོ་ཐེན་འདིས་ཐོག་མར་རྒྱ་ནག་ནང་ལ་ཡང་ཕྱི་རྒྱལ་སྐད་ཡིག་སློབ་སྦྱོང་བྱེད་སེམས་ཡང་བྱེད་དུས་དེ་ཨ་ནི་སོ་པའི་བཟོ་འདྲ་ཞིག་ལ་ཡང་ཆུང་དུས་ནས་བྱས་བྱས་གསོ་སྐྱོང་བྱས་བཞག་པ་ཞིག་ཡིན་ས་རེད། དེ་འདྲ་ཡིན་དུས་མོ་རང་གི་སྐད་ཡིག་རེད་མོ་རང་གི་ལྟ་ཅི་གཟུགས་པོའི་གར་སོགས་རེད་ཅེས་ཕྱིའི་རྣམ་པ་རེད་དེ་འདྲ་ཡིན་དུས་རྒྱ་ནག་གིས་ཨ་ནི་ཕྱི་ལོགས་ལ་ཡང་ད་གང་ལྟར་ཨིན་ཇི་གཞུང་གི་གསང་བའི་ལས་ཁུངས་དང།

ད་ཁོ་རང་འདས་གྲོངས་ཕྱིན་པ་དེ་གི་ཅི་ཡང་ཞི་ཅིན་ཕིན་གི་དབང་ཆ་དང་དེ་ཚོ་ལ་ཡང་ཅི་ཉེན་ཁ་ཅིག་ཡོད་རེད་ཟེར་ཡ་གི་དེ་འདྲའི་གི་དཔྱད་བརྗོད་བྱེད་མཁན་འགའ་ཤས་ཅིག་ཡོང་གི་འདུག་ད་དེ་དང་མཉམ་དུ་ལ་ང་ཚོས་འདི་འདྲ་ལྟ་ཡོང་དུས་ཁོང་རང་ལ་ཡང་ཅི་རྒྱ་ནག་ནང་ལོགས་ལ་མྱ་ངན་བྱེད་མཁན་དང་དེ་ཚོ་མང་པོ་ཞེ་ཅིག་ཡོད་རེད་དེ་ཡང་ཅི་དྲ་རྒྱ་གི་ཐོག་ལ་དཔེ་སྟངས་འཛིན་བྱས་ཅི་དེ་ཚོ་རིང་དུ་ཞིག་བཤད་ཅི་བཀག་སྡོམ་བྱས་དེ་འདྲ་ལ་སོགས་པ་ཅིག་ཡོང་གི་འདུག་ད་ལྟ་འདི་སྐོར་ལ་ཡང་ཅི་གནས་སྟངས་དེ་ག་འདྲ་འདྲ་པོ་ཅིག་རེད་འདུག་མི་མང་ཚོ་གི་ཚོར་བ་སྟོན་སྟངས་རེད་དོན་དངོས་སུ་ག་འདྲ་འདྲ་པོ་ཅིག་ཆགས་ཀྱི་རེད།

གནས་དབྱུང་དཔོན་རིགས་གྲོངས་པའི་སྐབས་ལ་ཉི་མ་གཉིས་གསུམ་གཅིག་གི་རྗེས་ལ་འབུལ་བཞིན་ལམ་སང་དེ་ལྟར་བྱེད་གི་མ་རེད་བྱས་ན་ད་རེས་ལི་ཁེ་ཆང་དུ་ལམ་སང་བྱེད་ཡག་དེ་ག་རེ་ཡིན་ན་བྱེད་བསམ་པའི་ཡ་མཚན་པོ་རེ་གཅིག་བྱེད་ཀྱི་ཡོད་རེད། དེ་ནས་ད་གཙོ་བོ་དེ་ག་རེ་རེད་ཟེར་ན་ད་ལྟ་ཚང་མས་ད་ལྟ་ཁྱེད་རང་གསུངས་སོང་རེད་ད། ལི་ཁེ་ཆང་གྲོངས་ནས་མི་མང་གིས་མྱ་ངན་བྱེད་ཀྱི་ཡོད་རེད་ཨ་ནི་ཝེ་པོ་དང་དེ་འདྲའི་ནང་ལ་མཆན་བརྒྱབ་ནས་ད་མི་དེ་གྲོངས་པའི་སྟབས་ཡག་ཤག་ཟེར་གི་ཡོད་མ་རེད་དེ་ལ་ཡང་གདུང་སེམས་མཉམ་སྐྱེད་དང

རྒྱུན་རིང་པོ་རྒྱ་ནག་གནས་ཚུལ་བལྟས་བསྡད་པ་ལ་ཡང་དཔྱད་པ་བྱས་པ་ཡིན་ན་དེ་འདྲ་ཞིག་ཕལ་ཆེར་ཡོང་གི་རེད་བསམ་གི་མི་འདུག་དེ་བསམ་གི་མི་འདུག་ཟེར་དགོས་ཡག་གི་རྒྱུ་མཚན་དེ་ག་རེ་རེད་ཟེར་ན་སྤྱི་བཏང། ད་ལྟ་ཧུ་ཡོ་པང་དང་ཀྲའོ་ཙི་ཡང་ཏུ་ཀེ་དེ་རྒྱ་ནག་ནང་ལ་ཡང་གུ་ཡངས་པོ་ཞེ་ཅིག་ཡོད་རེད་གུ་ཡངས་པོ་ཞིག་ཡོད་རེད་མི་མང་གི་དགའ་མོས་ཆེན་པོ་ཡོད་རེད་དེ་ཡིན་ནའི་ལས་ཁོ་གཉིས་གཉིས་ཀྱི་གནས་བབ་དང་སྐབས་དེའི་ད་བརྒྱད་ཅུ་གྱ་དགུ་སུ་ལོ་སུམ་ཅུ་བཞི་བཅུ་སྔོན་ལ་རེད་བ་དེའི་རྒྱ་ནག་གི་གནས་བབ་དང། ད་ལྟའི་རྒྱ་ནག་གི་གནས་བབ། ཁོ་གཉིས་གཉིས་ཀྱི་མང་ཚོགས་ནང་ཤུགས་རྐྱེན་འདི་ཁྱོན་འདྲ་གི་མ་རེད་དེ་འདྲས་ཡིན་དུས། སྤྱི་བཏང་ལི་ཁེ་ཆང་འདི་མང་ཚོགས་དང་ཉེ་བའི་རྣམ་པ་ཤུགས་ཆེན་པོ་ཡོད་རེད་དེ་འདི་འདྲས་ཅིག་གི་གནས་ཚུལ་འདི་ཡོང་གི་རེད་བསམ་གི་མི་འདུག་གཅིག་དེ་རེད། གཉིས་ནས་ག་རེ་ཟེར་ན་ཧུའུ་ཡའོ་པང་དང་ཁོ་གཉིས་གཉིས་འདི་ཕྱོགས་གཏོགས་རབ་དེ་ག་རེད་ཟེར་ན་ད་ལྟ Prince Party Princeling ཟེར་དེ་རེད། ག་རེད་ཟེར་ན་འདི་རེད་རྒྱལ་སྲས་ཀྱི་ཚོགས་པ་ཟེར་རྒྱལ་སྲས་ཀྱི་ཚོགས་པ་ཟེར་དུས་དཔེར་ན་ཧུའུ་ཡའོ་པང་ལ་ཆ་བཞག་ན་ཁོ་རང་གི་པཱ་ལགས་འདི་ཞེ་གཅིག་སྐད་གྲགས་ཆེན་པོ་བྱུང་ཡོད་རེད། འོ་དེ་འདྲ་ཡིན་དུས་སོ་སོའི་ཕ་མ་འདིས་ཨ་ནི་རྒྱ་ནག་གུང་ཁྲན་ཏང་གི་གསར་བརྗེའི་ནང་ལ་བྱས་རྗེས་རླབས་ཆེན་བཞག་མཁན་གྱི་རྒྱུད་པ་འདི་ལ་རྒྱལ་སྲས་ཀྱི་ཚོགས་པ་ཟེར་གྱི་ཡོད་རེད། ད་ལི་ཁེ་ཆང་འདི་ག་རེ་ཆགས་ཀྱི་ཡོད་རེད་ཟེར་ན་འདི་རེད་ང་ཚོ Youth League ཟེར་གྱི་རེད། དམར་རྒྱ་ནག་དམར་ཤོག་གུང་གཞོན་སྡེ་ཚོགས་ཟེར་གུང་གཞོན་སྡེ་ཚོགས་ཟེར་དུས་རྒྱ་ནག་དམར་ཤོག་གི་གཞོན་ནུ་ཚོགས་པའི་ཁྱབ་ཁོངས་དུ་ཆགས་ཀྱི་ཡོད་རེད། ད་འདིའི་ནང་གི་ཚབ་མཚོན་མི་སྣ་གཙོ་བོ་འདི

ཁོ་གཉིས་གཉིས་ཅོག་མུ་མཐུད་ཅིག་ཉར་ཡོང་མ་རེད། དེ་ཉར་མ་ཉར་སྐོར་དུས་ལི་ཁེ་ཆང་བསམ་དོན་ནང་ལོགས་ལ་ཨ་ནི་ཕྱོགས་གཏོགས་འདི་གུང་གཞོན་སྡེ་ཚོགས་བརྩི་གི་ཡོད་པའི་མི་དེ་གཉིས་གཉིས་དེ་ལི་ཁེ་ཆང་སེམས་ནང་ནས་རིན་ཐང་མེད་པ་དེ་གསལ་པོ་ཆགས་དེ་ཅང་ཉར་ཡོང་མ་རེད། ད་དྲ་ཁ་ནང་ལྟ་དེ་ལས་ཁོ་ཚོའི་ཚབ་མཚོན་མི་སྣ་གཅིག་སུ་རེད་ཟེར་ན་ཧུའུ་ཅིན་ཐའོ་རེད་ཧུའུ་ཅིན་ཐའོ་གནས་སྟངས་འདི་ནི་ཨ་ནི་ཏང་གི་ཚོགས་ཆེན་ཉི་ཤུའི་སྐབས་ཚོགས་ཁང་རང་ནང་ནས་ཕྱི་ལོགས་བཏོན་པ་རེད་བ་དེའི་གནས་ཚུལ་འདི་ཚོ་འཛམ་གླིང་གིས་མཁྱེན་གི་ཡོད་རེད། ད་དེ་ནས་གཅིག་དེ་གནད་འགག་ཆེ་ཤོས་གཅིག་དེ་ག་རེ་ཡོད་རེད་ཟེར་ན། ནམ་རྒྱུན་ཡིན་ན་ཀྲུང་དབྱང་ཆབ་སྲིད་ཅུས་ཀྱི་རྒྱུན་ལས་ཨུ་ཡོན་ཟེར་མི་བདུན་བྱས། དེ་ནས་ཀྲུང་དབྱང་ཆབ་སྲིད་ཅུས་ཀྱི་ཨུ་ཡོན་ཟེར་ཚོགས་མི་དེ་མི་ཉི་ཤུ་རྩ་ལྔ་རྩ་ལྔ་ཡོད་རེད་ད་ལྟ་བར་དུ། ཡིན་ནའི་ད་ལྟའི་སྐབས་འདིར་མི་ཉི་ཤུ་རྩ་བཞི་ལས་ཡོད་མ་རེད། རྩ་བཞི་ལས་མེད་ཡག་རྒྱུ་མཚན་དེ་ག་རེ་རེད་ངས་ད་ལྟ་ཞུ་ཡག་གི་གུང་གཞོན་སྡེ་ཚོགས་ནང་གི་ཡིན་པའི་དྲག་གྲས་མི་སྣ་གཅིག་ཧུའུ་ཁྲུན་ཧྭ་ཟེར་དེ་ཚུར་བཏོན་པ་རེད་དེའི་ནང་ནས།

ཨ་ནི་མི་མང་ཤོག་སྒོར་ཆིག་སྟོང་ཡིན། དེ་གྲོང་ཁྱེར་འབྲིང་གཅིག་ཆ་བཞག་ན་ཟླ་བ་གཅིག་ཁང་གླ་ལོང་གི་མ་རེད་ཟེར་དུས་ད་དུང་ཕྱུར་དྲུག་དེ་འདྲས་ཡིན་ན་ཚང་མ་ཕྱུག་པོ་ཆགས་མེད་པ་སྟོན་གི་ཡོད་རེད་བ། དེ་ལྟར་དེ་འདྲས་ཡིན་དུས་དེ་རེད་ད་དེ་འདྲས་བསམ་བློ་བཏང་མཁན་མི་གཅིག་དེ་རྒས་ཡོལ་ཕྱིན་རྗེས་མ་འོངས་པར་དེ་འདྲས་ཆགས་ཡོང་ཟིག་གི་ཟིག་གི་ལ་ད་གློ་བུར་དུ་ཐོལ་རྒྱག་གྲོངས་པ་རེད་བ། བྱས་ཙང་དེ་ཡིན་དུས་དེ་གའི་གནས་ཚུལ་ལ་ཡང་བལྟས་པ་ཡིན་ན་ཨ་ནི་ད་ལྟ་སྦི་སྦི་སི་ལ་སོགས་པས་དཔྱད་པ་བྱས་ནས་མ་འོངས་པ་ལ་རྒྱ་ནག་འདི་འདྲ་ཡོང་གི་རེད་པས་ཟེར་ན་ང་རའི་ཚོད་དཔག་ལ་སྟབས་ཕལ་ཆེར་ཡོང་མ་ཐུབ་པ་ཆགས་ཡོད་རེད། ད་འདི་སྙིང་རྩ་འགས་པ་ཟེར་ཡོད་འདུག་སྤྱིར་བཏང་སྙིང་རྩ་འགས་པ་དེ་ཀོ་ཁྲག་ཤེད་མཐོ་པོ། གཅིག་གི་ད་གཅིག་ཐོལ་རྒྱག་ཧོབ་རྒྱག་ཤི་མཁན་དེ་འདི་ལྟར་མང་པོ་ཡོང་གི་འདུག་བ་ད་ཡིན་ནའི་ད་ལྟ་རྒྱ་ནག་གཞུང་འབྲེལ་གྱི་འགྲེལ་བཤད་དེ་དེ་རང་བལྟས་དེ་ཡོད་རེད།

ལགས་སོ། ཐུགས་རྗེ་ཆེ། རྒྱ་ནག་མཆོག་རྒྱ་ནག་ཐོག་གི་ཉམས་ཞིབ་པ་དང་བྱང་ཨ་རིའི་སྐུ་ཚབ་དོན་གཅོད་ཁང་གི་བོད་རིགས་འབྲེལ་མཐུད་པ་དྲུང་ཟུར་ཀུན་དགའ་བཀྲ་ཤིས་ལགས་འདི་ང་ཚོའི་གླེང་མོལ་ནང་ཕེབས་པར་སྙིང་ཐག་པ་ནས་བཀའ་དྲིན་ཆེ། ལགས་སོ་ཐུགས་རྗེ་གནང་རྡོ་རྗེ་ལགས་སོ།

འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པས་ཨོ་སི་ཀྲེ་ལི་ཡ་སྲིད་བློན་རིང་མིན་རྒྱ་ནག་ནང་གཞུང་དོན་འཚམས་གཟིགས་སུ་ཕེབས་སྐབས་རྒྱ་ནག་གི་དཔོན་རིགས་ཚོར་འགྲོ་བ་མིའི་ཐོབ་ཐང་གནས་སྟངས་སྐོར་བགྲོ་གླེང་གནང་དགོས་པའི་རེ་སྐུལ་ཞུས་འདུག་དེ་ཡང་ཨོ་སི་ཀྲེ་ལི་ཡའི་རྒྱལ་ས་སིད་ནི་ནས་ཕྱི་ཚེས་གསུམ་ཉིན་གནས་ཚུལ་སྤེལ་བར་གཞིགས་ན། འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པས་གཟའ་པ་སངས་ཉིན Australia ཡི་སྲིད་བློན Anthony Albanese ལགས་དང Australia ཕྱི་སྲིད་བློན་ཆེན Penny Wong རྣམ་གཉིས་ལ་ཞུ་ཡིག་ཕུལ་ནས་རྒྱ་ནག་ནང་འཚམས་གཟིགས་ཕེབས་པའི་སྐབས་ཕྱི་གསལ་ནང་གསལ་སྒོ་ནས་འགྲོ་བ་མིའི་ཐོབ་ཐང་གནས་སྟངས་སྐོར་ལངས་ཕྱོགས་གསལ་པོ་འཛིན་དགོས་པའི་འབོད་སྐུལ་ཞུས་ཡོད་པ་རེད། ཨ་རིའི་གཞུང་གིས་ཧོང་ཀོང་གི་དཔོན་རིགས་དང་ཁྲིམས་དཔོན་སོགས་ཁྱོན་མི་སྣ་བཞི་བཅུ་ཞེ་དགུ་ལ་ཉེས་ཆད་གཅོད་རྒྱུར་ཁྲིམས་འཆར་ཞིག་གྲོས་འགོ་བཏོན་པའི་ཐད་ཧོང་ཀོང་གི་འབྲེལ་ཡོད་ཚོས་མི་འདོད་པའི་སྐྱོན་བརྗོད་ནན་པོ་བྱས་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་རྒྱང་སྲིང་ཞུས་ཟིན་པ་ཡིན། ང་ཚོའི་ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་བསྟན་འཛིན་པད་མ་ལགས་དང་སྒྲོལ་མ་ལྷ་མོ་བཅས།